བསྟེན་བཅས་ཀྱི་ཁམས་ཁམས་གང་ཞིག་རང་རང་གི་ཐུན་མོང་མ་ཡིན་པའི་ལས་མི་བྱེད་མཁན་དེ་ལ་ཨ་ནི་ག་རེ་ཟེར་ན་བསྟེན་མཚུངས་སུ་ཏུ་སྦྱར་ན་ད་ཕལ་ཆེར་ཕལ་ཆེར་འགྲིག་ས་རེད་དེ་མ་གཏོགས་པའི་ད་ནི་ཆོས་ཁམས་ལ་གང་རྒྱུ་མཚན་གྱིས་བཀོད་སོང། ཆོས་ཞེས་བྱ་བ་ནི་བསྟེན་པ་དང་བཅས་ལྷག་མ་ནི་ཞེས་སྐབས་སུ་ད་ཆོས་ཁམས་ཀྱི་ཕྱོགས་གཅིག་ད་འདུས་མ་བྱས་དེ་དག་ཆོས་ཅན་མཐའ་གཅིག་ཏུ་བསྟེན་བཅས་ཀྱི་ཁམས་ཡིན་ཏེ།

འོག་ཏུ་ཟད་མེད་བཛྲ་ད་དེ་ག་རེ་ཟེར་ན་ཆོས་ཁམས་ཀྱི་ཕྱོགས་གཅིག་འདུས་མ་བྱས་ཁོ་ན། ཨན་བསྟེན་བཅས་ཀྱི་ཁམས་ཡིན་པའི་རྒྱུ་མཚན་ལ་ཏུ་བསམ་གཏང་རྒྱུ་རེད་ཏུ་ཟེར། དེ་མ་གཏོགས་པའི་ཁམས་ཐམས་ཅད་ལ་བག་ཆགས་ན་ཨན་བྱས་ག་རེ། ཁམས་ཡིན་ན་ག་རེ་ཡིན་པས་ཁྱབ་ཟེར་བ་རེད་བསྟེན་བཅས་ཀྱི་ཁམས་ཡིན་པས་ཁྱབ་ཟེར་གོ་ར་བ། ད་དེ་གཞན་ལྷག་མ་རྣམས་ལ་ག་རེ་ཟེར་ན། རང་རང་གི་ཐུན་མོང་མ་ཡིན་པའི་བྱ་བ་བྱེད་པ་དང་མི་བྱེད་པའི་ཆ་ནས་བསྟེན་བཅས་དང་བསྟེན་མཚུངས་བཞག་གོ་རེད་ཏུ་ཟེར། འོག་ཏུ་ཟད་ད་ག་ས་དབང་པོ་ལྔ་ལྟ་བུ་ཡིན་ན། རང་རང་གི་ཐུན་མོང་མ་ཡིན་པའི་བདག་རྐྱེན་ད་འདུག་སྟེ་ན། རང་འབྲས་ཐུན་མོང་མ་ཡིན་པའི་རྣམ་ཤེས།

ཐོགས་མེད་ཀྱི་ཁམས་དག་ག་ཟེར་བ་ཐོགས་མེད་ཀྱི་ཁམས་བདུན་རེད། ད་ཐོགས་མེད་ཁམས་བརྒྱད་སོ་གཅིག་དང་ཆོས་ཁམས་ནང་གི་སེམས་བྱུང་དུ་བརྩིས་ན་ཐོགས་མེད་ཁམས་བརྒྱད་པོ་སྟོང་གཟུགས་གཙོ་བོ་རེད་དེ་ག་རེ་ཟེར་ན་དེ་བྱ་གི་འདུག་བ། མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ད་དེ་དག་ག་རེ་ཟེར་ན་མཐའ་གཅིག་ཏུ་བསྟེན་མཚུངས་རེད། རེད་བ། དེ་མ་གཏོགས་པའི་གཞན་ག་རེ་ཟེར་ན་སྐྱེས་ཟིན་པའམ་སྐྱེ་བཞིན་པ། ཨ་སྐྱེ་འགྱུར་དུ་བྱས་ཙང་ག་རེ་བསྟེན་བཅས་རེད་ལབ་རེད་ད་འདིར་བཞག། སྨྱོ་རུ་ཚ་ཤོས་བ་འདིར་བཞག་ཡ་དེ་བྱས། ད་ཕལ་ཆེར་འགྲིག་ས་རེད་བ། ད་དེ་ནས་མར་ག་རེ་ཟེར་ན་མཐོང་སྤང་སྒོམ་སྤང་གི་རབ་དབྱེ་ད་མདོ་དོན་མཐོང་སྤང་ལ་སོགས་པའི་རབ་དབྱེ། ད་གཙོ་བོ་ག་རེ་ལབ་དགོས་ཟེར་ན་ཁམས་བཅོ་བརྒྱད་པོ་དེ་དག་ལས་ནི་སྒོམ་སྒོམ་སྤང་ཡིན་པ་དུ་ཡོད་མཐོང་སྤང་ཡིན་པ་དུ་ཡོད། སྒོམ་སྤང་དང་མཐོང་སྤང་གང་ཡང་མ་ཡིན་པ་དུ་ཡོད་སྤང་བྱ་མ་ཡིན་པ་དུ་ཡོད། ད་མདོ་དྲི་བ་ལེགས་རེད་བ། ད་དྲི་བ་དེའི་ལན་གྱི་ཚུལ་དུ་ད་ག་རེ་ཡོང་རེད་ཟེར་ན་རྩ་བ་འདི་ཡོང་རེད་བ། དྲུག་པ་མཐོང་སྤང་ལ་སོགས་པ་རྣམ་པའི་དབྱེ་བ་ནི། བཅུ་ནི་བསྒོམ་པས་སྤང་བྱ་ཡིན་ལྔ་ཡང་ཐ་མ་གསུམ་རྣམ་གསུམ། ད་བཅུ་ནི་ཞེས་པའི་སྐབས་སུ་གཟུགས་ཅན་གྱི་ཁམས་བཅུ་ཡོད་པ་དེ་བྱེད་དེ། གཟུགས་ཅན་ཁམས་བཅུ་པོ་དེ་མཐའ་གཅིག་ཏུ་ག་རེ་རེད་བསྒོམ་པས་སྤང་བྱ་རེད་སྒོམ་སྤང་རེད། ལྔ་ཡང་ཟེར་དུས་འོ་ན། གཟུགས་ཅན་གྱི་དབང་པོ་ལྔ་ལ་བརྟེན་པའི་རྣམ་ཤེས་ལྔ་ཡོད་པ་མིག་གི་རྣམ་པར་ཤེས་པ་ནས་ད་ག་རེ་རེད་ལུས་ཀྱི་རྣམ་པར་ཤེས་པ་ལྔ་པོ་དེ་ཡང་ག་རེ་ཟེར་ན་སྒོམ་སྤང་རེད། ད་མདོར་བསྡུས་ན་ཁམས་བཅོ་བརྒྱད་པོ་དེ་དག་ལས་མཐའ་གཅིག་ཏུ་སྒོམ་སྤང་ཡིན་པ་ག་ཚོད་འདུག་བཅོ་ལྔ་ཆགས་སོང་བཅོ་ལྔ་ཅན། ད་བཅོ་ལྔ་ནི་ད་ག་ཚོད་ལྷག་བསྡད་རེད་གསུམ་ལྷག་བསྡད་རེད་བ་ཐ་མ་གསུམ་དེ་རེད་ཐ་མ་གསུམ་ནི་རྣམ་གསུམ་མོ་ལབ་རེད་ཐ་མ་ཆོས་ཡིད་རྣམ་ཤེས་གསུམ་པོ་དེ་ལ་རྣམ་པ་གསུམ་ཡོག་རེད་རྣམ་པ་གསུམ་ག་རེ་ཟེར་ན་སྒོམ་སྤང་ཡིན་གྱི་མཐོང་སྤང་ཡིན་གྱི་སྒོམ་སྤང་མཐོང་སྤང་གང་ཡང་མ་ཡིན་གྱི་རྣམ་པ་གསུམ་ཡོག་རེད་ད་རྩ་བ་འཁོར་འདུག་ཟེར་རེད་དོ་བ། ད་ཡང་ཁམས་བཅོ་བརྒྱད་པོ་ལས་མིག་གི་རྣམ་མིག་གི་ཁམས་ལ་སོགས་པ་གཟུགས་ཅན། བཅུ་ནི་བསྒོམ་པས་སྤང་བར་བྱ་བ་ཡིན་ཏེ། ཟག་བཅས་ཡིན་པས་སྤང་བྱ་ཡིན་པའི་ཕྱིར་ད་འདི་རྒྱུ་མཚན་གཉིས་གོ་རེད་གཟུགས་ཅན་གྱི་ཁམས་བཅུ་པོ་འདི་དག་ཆོས་ཅན་སྒོམ་སྤང་ཡིན་ཏེ་ཟག་བཅས་ཡིན་པས། སྤང་བྱ། ད་ཟག་བཅས་ཡིན་པའི་ཆ་ནས་ཁོ་སྤང་བྱ་བྱེད། བདེན་པ་ལ་ལོག་པར་མི་རྟོག་པའི་རྒྱུ་མཚན་གྱིས་མཐོང་སྤང་མ་རེད། ད་ག་ཟེ་ན་སྒོམ་སྤང་རེད། ད་འདི་ཟེར་གོ་རེད། ཟག་བཅས་ཡིན་པའི་ཆ་ནས་ཁོ་སྤང་བྱ་ནི་བྱེད་ཀྱི་རེད་བ། ཟག་བཅས་ཡིན་པའི་རྒྱུ་མཚན་ལ་བརྟེན་ག་རེ་སྤང་བྱ་ཡིན་པར་གྲུབ་སོང། ད་ཁོ་ག་རེ་ཟེ་ན། མཐོང་སྤང་མ་ཡིན་པའི་རྒྱུ་མཚན་ག་རེ་ཟེ་ན། བདེན་པ་ལ་ལོག་པར་ཞུགས་ལོག་པར་མི་རྟོག་པ། དང་ཡང་ག་རེ་ཟེ་ན། དེ་དང་འབྲེལ་བ་མ་ཡིན་པས་མཐོང་སྤང་མ་ཡིན་པའི་ཕྱིར། ད་མཐོང་སྤང་ཡིན་ན། ཡང་ན་ག་རེ་ཟེར་ན་བདེན་པ་ལ་ག་རེ། དངོས་སུ་ལོག་ཞུགས། ཡང་ན་དངོས་སུ་ལོག་ཞུགས་མ་ཡིན་ཀྱང། བདེན་པ་ལ་ལོག་པར་ཞུགས་པའི་ལོག་ཞུགས་འདིའི་དབང་གིས་བྱུང་བ་ཞེས་གོ་དགོས་རེད་བ། ད་དང་ད་པའི་གཟུགས་ཅན་དབང་པོ་བཅུ་བྱས། དེ་ནང་བཞིན་ག་རེ་ཟེར་ན། རྣམ་ཤེས་ཀྱི་ཁམས་ལྔ་འདུག་བ་ད་གཟུགས་ཅན་གྱི་དབང་པོ་ལྔ་ལ་བརྟེན་པའི་རྣམ་ཤེས་ཁམས་ལྔ་པོ་དེ་དག་ག་རེ་ཟེར་ན་སྒོམ་སྤང་ཡིན་པའི་རྒྱུ་མཚན་ཕྱོགས་གཅིག་ནས་ཟག་བཅས་ཡིན་པའི་ཆ་ནས་སྤང་བྱ་ནི་རེད་འདུག་བ། ཨ་ནི། མཐོང་སྤང་མ་ཡིན་པའི་རྒྱུ་མཚན་གང་ཟེར་ན་བདེན་པ་ལ་ལོག་པར་མི་རྟོག་པ་དང་ད་བདེན་པ་ལ་ལོག་པར་མི་རྟོག་པ་ཟེར་ནོ། ང་ཚོ་དང་ཅིག་མཐོང་སྤང་དེ་ལ་ག་རེ་རེད། བདེན་པ་ལ་ག་རེ་ཟེར་ན་དངོས་སུ་ལོག་པར་ཞུགས་པ་དང་ཡང་ན་ག་རེ་རེ་བརྒྱུད་ནས་ལོག་པར་ཞུགས་པ་གཉིས་བཞག་གི་རེད་བ་ད་གང་དང་ཡང་དངོས་སུ་ལོག་ཞུགས་དང་བརྒྱུད་དུ་ལོག་ཞུགས་གང་ཡང་མ་ཡིན་པའི་རྒྱུ་མཚན་གཅིག་བྱས་དེ་ནང་བཞིན་དེ་འདྲ་བའི་མཐོང་སྤང་དང་ཅིག་ཉོན་མོངས་བརྒྱད་ཅུ་རྩ་བརྒྱད་ཡོད་རེད་བ་བརྒྱད་ཅུ་རྩ་བརྒྱད་པོ་དེ་དང་འབྲེལ་བ་ཡང་མ་ཡིན་པས་ད་དེའི་རྒྱུ་མཚན་དེ་ལ་བརྟེན་ག་རེ་དྲུག་ཏུ་མཐོང་སྤང་མ་ཡིན་པར་གྲུབ་བཤད་འདུག་བ་ད་སྤང་བྱ་ནི་རེད་བཞག་ད་སྒོམ་སྤང་མ་གཏོགས་འགྲོ་ས་མི་འདུག་ཟེར་དེ་རེད་ད་གོ་སོང། ད་དཔེར་གཟུགས་ཅན་དབང་པོ་དང་འདི་རེད་བ་གཟུགས་ཅན་ཁམས་བཅུ་དེ་ནི་བདེན་པར་ཕྱིན་ཅི་ལོག་ཞུགས་མ་རེད་བ་གོ། རྣམ་ཤེས་ཁམས་ལྔ་པོ་ཡོད་རེད་བ་འདི་ཡང་ག་རེ་ཟེར་ན་བདེན་པར་ཕྱིན་ཅི་ལོག་ཞུགས་མ་རེད་དངོས་སུ་ལོག་ཞུགས་མ་རེད་བརྒྱུད་ནས་ལོག་ཞུགས་ཡང་མ་རེད་དེ་བྱས། ད་དེའི་རྒྱུ་མཚན་དེ་ནི་ག་རེ་མ་ཡིན་པར་གྲུབ་སོང་མཐོང་སྤང་མ་ཡིན་པར་གྲུབ་སོང་ནམ་རྒྱུན་ང་ཚོ་གྲུབ་མཐའ་གོང་མའི་ལུགས་ལ་ཡོད་རེད་བ་མཐོང་སྤང་འདི་ལ་ག་རེ་བདེན་པ་ལ་དངོས་སུ་ལོག་པར་ཞུགས་པའི་ལོག་ཞུགས་དང་བརྒྱུད་ནས་ལོག་པར་ཞུགས་པའི་ལོག་ཞུགས་སུ་དབྱེ་ཡ་ཡོད་རེད་བ་སེ་ཏྲེ་ན་ཡོད་རེད་བ་འོ་འདུག་སེ་རེད། ད་འདི་བྱེ་བྲག་སྨྲ་བ་ཁོ་རང་གི་འདོད་པ་དག་རང་བྱེད་དག་ཇི་ལྟར་གཟུགས་ཅན་བཅུ་པོ་གོང་འཕང་ཡིན་པ་དེ་བཞིན་དུ། བྱས་ཙང། ལྔ་ཡང། འདི་རེད་བ་ལྔ་ཡང་ཟེར་ཡ་འདི་འདི་རེད་བ། ཇི་ལྟར་གཟུགས་ཅན་བཅུ་པོ་སྒོམ་སྤང་ཡིན་པ་དེ་བཞིན་དུ་མིག་ལ་སོགས་པའི་རྣམ་པར་ཤེས་པ་ལྔ་ཡང་ག་རེ་ཡིན་པའི་ཕྱིར་སྒོམ་སྤང་ཡིན་ཏེ། རྒྱུ་མཚན་གང་ཟེར་ན་སྔ་མ་དང་མཚུངས་པའི་ཕྱིར་ད་རྒྱུ་མཚན་ག་རེ་བཀོད་གང་ཟེར་ན་ཟག་བཅས་ཡིན་པའི་ཆ་ནས་སྤང་བྱ་རེད་འདུག་བདེན་པ་ལ། ཨན་གང་ཟེར་ན་དངོས་སུ་ལོག་ཞུགས་དང་བརྒྱུད་དུ་ལོག་ཞུགས་ནི་མ་ཡིན། དེ་དང་འབྲེལ་བ་ནི་མ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་མཐོང་སྤང་ནི་རེད་མི་འདུག་ད་གང་ལྟར་ཡང་སྒོམ་སྤང་རེད་ད་སྔར་གྱི་རྒྱུ་མཚན་གཅིག་པོ་བཀོད་པ་རེད་དེ་བྱས། ད་མིག་གི་རྣམ་པར་ཤེས་པ་ལ་སོགས་པ་དེ་དག་ག་རེ་ཟེར་ན། བདེན་པ་ག་རེ་ཟེར་གྱི་ལོག་པར་ལོག་ཞུགས་ཡོད་མ་རེད་པ་དེ་ལ། དངོས་སུ་ལོག་ཞུགས་ཡོད་མ་རེད་བརྒྱུད་ནས་ལོག་ཞུགས་ཡོད་མ་རེད། ཡང་ད་དངོས་སུ་ལོག་ཞུགས་བརྒྱུད་ཞུགས་ལོག་ཞུགས་བྱུང་སོང་ཧ་གོ་གི་རེད་བ། གནས་ལྔ་པའི་ནང་ག་ས་ག་ས་སླེབས་ཀྱི་རེད་ཅེ་ན་གྲུབ་མཐའ་གོང་མའི་ཆ་ཚང་ན་རྗེས་འབྲང་མ་ཡིན་ཏོག་ཙམ་འདྲ་གི་མ་རེད་དངོས་སུ་ལོག་ཞུགས་དང་ཏོག་ཙམ་ཆ་ཚང་འདྲ་གི་མ་རེད། ཡང་རྒྱུ་མཚན་སྔ་མ་དང་མཚུངས་པའི་ཕྱིར། ཡ། དེ་རྗེས་ད་འདི་འདྲ་ཟེར་བ་ཡ། དེ་རྗེས་ད་མཐོང་སྤང་མ་ཡིན་པའི་རྒྱུ་མཚན་ག་རེ་བཀོད་སོང་ཟེར་ན། བདེན་པ་ལ་ག་རེ་ཟེར་ན། འོ་ལ་ཕྱིན་ཅི་ལོག་ཏུ། འོ། བདེན་པ་ལ་ལོག་པར་མི་རྟོག་པའི་ཕྱིར། འོ། འདུག་སེ་རེད་ད། ལོག་པར་མི་རྟོག་ཟེར་འདུག་བ་ལ། ལོག་པར་རྟོག་ཚུལ་དེ་ལ་གཉིས་ཡོད་འདུག་བ། དངོས་སུ་ལོག་པར་རྟོག་ཚུལ་དང། བརྒྱུད་ནས་ལོག་པར་རྟོག་ཚུལ་གཉིས་འདུག་བ། ད་གཟུགས་ཅན་གྱི་ཁམས་བཅུ་རེད་དེ་ནང་བཞིན་མིག་གི་རྣམ་པར་ཤེས་པ་ལ་སོགས་ལྔ་པོ་དེ་དག་བདེན་པ་ལ་དངོས་སུ་ལོག་པར་ཞུགས་མ་རེད། བརྒྱུད་ནས་ལོག་པར་ཞུགས་མ་རེད་བ།

ད་ལོག་འཛིན་དང་དངོས་སུ་མེད་མཁན་ནི་མཐོང་སྤང་ཡིན་མཁན་དེ་འདྲ་མང་པོ་ཡོད་རེད། ད་དཔེར་ན་དེ་འདྲའི་ཞབས་མཚལ་ཞིག་འདི་ལ་ང་མཚལ་ཞིག་གཅིག་བཞག་ཞེས་འགྲིག་རེད་བ། ད་འདི་ཡོད་རེད་ད། ཁ་སང་ང་ཚོ་འདི་ལབ་སོང། ཟག་མེད་ཡུལ་ཅན་དྲུག་འདུག་བ། ཟག་མེད་ཡུལ་ཅན་དྲུག་གིས་སུ་བ་ཟག་མེད་ཡུལ་ཅན་དྲུག་ཏུ་བྱས་པས་ག་རེ་ཟེར་ན། ད་འགོག་ལམ། གཉིས་ལ་དམིགས་པའི། ཐེ་ཚོམ་དེ་ནང་བཞིན་ལོག་ལྟ། ད་ཟག་མེད་ཡུལ་ཅན་དྲུག་འདུག་པ། ཟག་མེད་ཡུལ་ཅན་དྲུག་པོ་དེ་ག་རེ་ཟེར་ན། འདི་རེད། བདེན་པར་ལོག་པར་ཞུགས་ལོག་ཞུགས་རེད་ག་རེ་མ་རེད་དངོས་སུ་ལོག་ཞུགས་མ་རེད། ཁོ་ག་རེ་ཟེར་ན། ག་པར་ལོག་པར་ཞུགས་འདུག་ཨ་ནི། གཙོ་བོ་ག་རེ་ཟེར་ན། བདེན་པར་ག་རེ་ཟེར་ན་དངོས་སུ་ལོག་ཞུགས་ཁོ་རང། ཡུལ་དུ་བྱས་ནས་དེ་ག་རེ་ཟེར་ན་ཨ་དེ་ལ་ལོག་པར་ཞུགས་ལོག་ཞུགས་རེད་དངོས་སུ་ལོག་ཞུགས་ཆགས་དགོས་མ་ད་གོང་དུ་འདི་གོ་འདི་དངོས་སུ་ལོག་ཞུགས་རེད་ད་ངས་འཁྲུལ་འགྲོ་གི་འདུག་ག་ཟེར་ན་ཨོ་ཡ་འདི་ལོ་དངོས་སུ་ལོག་ཞུགས་རེད་བྱས་ད་བདེན་པར་ག་ཟེར་ན་དངོས་སུ་ལོག་ཞུགས་མ་ཡིན་པར་བརྒྱུད་ནས་ལོག་པར་ཞུགས་ག་འདི་རེད་དང་དཔེར་ན་ག་ཟེར་ན་ལམ་བདེན་དང་དེ་ནང་བཞིན་ག་རེ་ཟེར་ན་འགོག་བདེན་མེད་པར་ལྟ་བའི་ལྟ་བ་ཞིག་འདུག་འོ་འདི་དངོས་སུ་ལོག་ཞུགས་རེད་འདི་དངོས་སུ་ལོག་ཞུགས་རེད་ཨ། ད་འདི་མཚན་གཞི་འདི་ལ་འདི་བཞག་དགོས་རེད། འདི་རེད་ད། འདི་རེད་ད། ད་སྡུག་བསྔལ་འདི་རེད། དཔེར་ན་སྡུག་བསྔལ་མཐོང་སྤང་དུ་ཞེན་དངོས་སུ་ལོག་ཞུགས་མ་ཡིན་པའི་བརྒྱུད་ནས་ལོག་ཞུགས་བཞག་ན། འོ་འདི་རེད་ད་དགོངས་སོ། ད་དཔེར་ན་སྡུག་བསྔལ་མཐོང་སྤང་དུ་གྱུར་པའི་ལྟ་བ་མཆོག་འཛིན་དང་ག་རེ་ཟེར་ན་སྡུག་བསྔལ་མཐོང་སྤང་དུ་གྱུར་པའི་ག་རེ་བ་རེ། ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་གྱི་ལྟ་བ་དུ་ཞུགས་གོ་ཐུབ། དཔེར་ན་ལྟ་བ་མཆོག་འཛིན་ལྟ་བུ་ཡིན་ན་སྡུག་བསྔལ་མཐོང་སྤང་དུ་གྱུར་པའི་ག་རེ་ཟེར་ན་སྡུག་བསྔལ་མཐོང་སྤང་རེད་ད་སྡུག་བསྔལ་མཐོང་སྤང་ངོ་བོར་གྱུར་པའི་ག་ཚད་ཡོད་རེད་བཅུ་ཡོད་རེད་པ། དེའི་ནང་གི་ལྟ་བ་མཆོག་འཛིན་ཆོས་ཅན་ཟེར་ན་སྡུག་བསྔལ་ལ་ལོག་པར་ཞུགས་པའི་ག་ས་ལོག་ཞུགས་རེད་ག་རེ་མ་རེད་དངོས་སུ་ལོག་པར་ཞུགས་པའི་ལོག་ཞུགས་མ་རེད་ད་བརྒྱུད་ནས་ལོག་པར་ཞུགས་པའི་ལོག་ཞུགས་རེད་བརྒྱུད་ནས་ལོག་པར་ཞུགས་པའི་ལོག་ཞུགས་ཡིན་ན་རྒྱུ་མཚན་ག་རེ་ཟེར་ན་ཨ་དེ་འདྲའི་ལྟ་བ་མཆོག་འཛིན་ཁོ་རང་གིས་སྡུག་བསྔལ་ལ་དངོས་སུ་ལོག་པར་མ་ཞུགས་ན་དེའི་ཁོ་རང་གི་དམིགས་ས་དེ་ག་པར་ཡོད་རེད་སྡུག་བསྔལ་ལ་དངོས་སུ་ལོག་པ་ལོག་ཞུགས་ལ་དམིགས་ཀྱི་རེད་སྡུག་བསྔལ་ལ་དངོས་སུ་ལོག་པ་ལོག་ཞུགས་ག་རེད་ཟེར་ན་འཇིག་ལྟ། མཐར་ལྟ་དེ་ཚོ་རེད་པ། འཇིག་ལྟ་གིས་སྡུག་བསྔལ་ལ་སྡུག་བསྔལ་བདེན་པ་ལ་དངོས་སུ་ལོག་པར་ཞུགས་འདུག་བ། བདག་ཏུ་བདག་ཏུ་གྲུབ་པར་ལྟ་གི་འདུག་བ། ཨ་མཐར་ལྟས་ཀྱང་ག་རེ་ཟེར་ན་བ་ལ་སོགས་སྡུག་བསྔལ་བདེན་པ་ལ་དངོས་སུ་ལོག་པར་ཞུགས་འདུག་བ། ད་སྡུག་བསྔལ་བདེན་པ་ལ་དངོས་སུ་ལོག་པར་ཞུགས་ལོག་ཞུགས་དེ་ལ་དམིགས་ནས་དེ་ཉིད་མཆོག་ཏུ་ལྟ་བའི་ལྟ་བ་ཡིན་ཙང་རྒྱུ་མཚན་ག་རེ་དེ་བརྒྱུད་དེ་ལོག་པར་ཞུགས་ལོག་ཞུགས་ས་འོག་འདིར་ལྟ་འདོད་ཤོར་ན་ག་རེ་སྡུག་བསྔལ་མཐོང་སྤང་དུ་གྱུར་ག་རེ་ཆོས་ཅན། ལྟ་བ་མཆོག་འཛིན་དེ་ཆོས་ཅན། ལྟ་བ་མཆོག་འཛིན་ཚུལ་ཁྲིམས་བརྟུལ་ཞུགས། ལྟ་བ་སྡུག་ས་ག་རེ་ཟེར་ན་དངོས་སུ་ལོག་པར་ཞུགས་པ་མ་རེད་ག་རེ་བརྒྱུད་ནས་ལོག་པར་ཞུགས་པ་རེད། བརྒྱུད་ནས་ལོག་པར་ཞུགས་པ་ཡིན་ཏེ། དངོས་སུ་ལོག་པར་ཞུགས་པའི་ལོག་ཞུགས་དེ་ལ་དམིགས་ནས་དེ་ཉིད་མཆོག་ཏུ་ལྟ་བའམ་ཡང་ན་དེ་ཉིད་ག་ཟེར་ན། ཡང་དག་པར་ལྟ་བའི་ལྟ་བ་ཡིན་པའི་ཕྱིར། འོ་འདུག་སེ་རེད། ད་འདི་དང་དེ་འདྲ་བའི་མ་བྱས་ཡོད་རེད་བྱས་ཙང་སྔོན་ལ་མཚན་གཞི་འདི་རེད་གསུང་གི་རེད་པ། འོ་འདུག་སེ་བྱས། ད་ངས་དང་པོ་ག་རེ་ཟེར་ན། འགོག་ལམ་མཐོང་སྤང་གཉིས་ལ་དམིགས་པའི་ཐེ་ཚོམ་དང་ལོག་ལྟ་དེ་དངོས་སུ་ལོག་ཞུགས་རང་ཆགས་ཀྱི་རེད་ཡ་དེ་བྱས། ཡ་དེ་བྱས། ད་ཇི་ལྟར་སུ། བེ་ཇེ་དེ་རྒྱུ་མཚན་སྔ་མ་དང་མཚུངས་པའི་ཕྱིར་རོ། ད་ཧོ་སོ། བརྒྱུད་ནས་ལོག་དངོས་སུ་ལོག་ཞུགས་དང་བརྒྱུད་ནས་ལོག་ཞུགས་དངོས་སུ་ལོག་ཞུགས་ཟེར་ན་ག་རེ་ཟེར། བདེན་རྣམ་བཅུ་དྲུག་གི་དང་དངོས་སུ་འཛིན་སྟངས་དངོས་སུ་འགལ་མཁན་གྱི་ལོག་ཞུགས་དེ་ལ་དངོས་སུ་ལོག་ཞུགས་བརྒྱུད་ནས་ལོག་ཞུགས་ཟེར་བདེན་པ་ལ་དངོས་སུ་ལོག་པར་ཞུགས་པའི་ལོག་ཞུགས་དེ་ལ་དམིགས་ནས་དེ་ཉིད་མཆོག་ཏུ་ལྟ་བའམ་དེ་ཉིད་ཡང་དག་པར་ལྟ་བ་ཡང་དེ་དང་དེ་འདྲ་བའི་ལྟ་ཅི་མང་པོ་ཡོད་རེད་འདུག་སེ་ག་རེ་ཟེར་ན་ལོག་པར་ཞུགས་ལོག་ག་ས་བརྒྱུད་ནས་ལོག་པར་ཞུགས་པའི་ལོག་ཞུགས་དངོས་སུ་ལོག་པར་མ་ཞུགས་ན་དངོས་སུ་ལོག་པར་ཞུགས་པ་དེ་ལ་དམིགས་ནས་ཁོ་ལོག་པར་ལྟ་བ་ཡིན་ཙང་བརྒྱུད་ནས་ལོག་པར་ཞུགས་པ་ཆགས་འགྲོ་གི་རེད་ཟེར་འདུག་སེ་རེད་ད་འདུག་སེ་རྒྱལ་པོ་ད་ཅི་ཐང་ནས་ང་བོས་ན་འགྲིག་གི་རེད། ཡང་དེ་རྗེས་མཐོང་སྤང་དང་སྤང་བྱ་མ་ཡིན་པ་རྣམ་པ་གསུམ་དུ་འགྱུར་ད་འདི་ཟེར་ན་ཐ་མ་ག་ཟེར་ན་ཐ་མ་གསུམ་ལས་ཞོག་ཟེར་ན་ཆོས་ཡིད་རྣམ་ཤེས་གསུམ་འདི་རེད་ཐ་མ་ཡིད་དང་ཆོས་དང་ཡིད་ཀྱི་རྣམ་པར་ཤེས་པའི་ཁམས་གསུམ་ནི་གསུམ་ནི་སྒོམ་སྤང་དང་མཐོང་སྤང་དང་སྤང་བྱ་མ་ཡིན་པ་རྣམ་པ་གསུམ་དུ་ཡོད་རེད། ད་གོ་འཕང་དང། ཨོ་ཡ། ད་དང་པོ་ག་རེ་ཟེར་ན་མཐོང་སྤང་ཡོད་པ་སྒྲུབ་འདུག་བ་ད་མཐོང་སྤང་ཡོད་དེ་ལྟ་བ་དང་ཐེ་ཚོམ་ལ་སོགས་པ་འོག་ནས་འཆད་པའི་ཕྲ་རྒྱས་བརྒྱད་ཅུ་རྩ་བརྒྱད་དང། ད་བརྒྱད་ཅུ་རྩ་བརྒྱད་ཡོད་མཐོང་སྤང་བརྒྱད་ཅུ་ག་ཚད་ཡོད་རེད་བརྒྱད་ཅུ་རྩ་བརྒྱད་ཡོད་རེད་བསྡོམས་པས་ག་ཚད་ཡོད་ཟེར་ན། དགུ་བཅུ་དགུ་བརྒྱད་ཡིན་པ་ད་གོང་མ་ག་ཚད་ནས་བཅུ་བཞི་རེད་ད་ཐོག་མ་ག་ཚད་དུ་གྱ་བཅུ་རྩ་བརྒྱད་རེད་ཐོག་མ་གྱ་བཅུ་རྩ་བརྒྱད་བཅས་གོང་མ་བཅུ་རེད་གོང་མ་བཅུ་ད་བསྡོམས་པའི་ག་ཚད་ཆ་ཚང་གྱ་ཚད་དགུ་བཅུ་དགུ་བརྒྱད་རེད་བ་ཕྲ་རྒྱས་བསྡོམས་པའི་གར་ཐོག་མ་གོང་མ་བསྡོམས་པའི་གར་དགུ་བཅུ་དགུ་བརྒྱད་ལེགས་རེད་ད་མདོ་མ་ཐོག་མ་ང་ཚོ་ཕྲ་རྒྱས་ག་ཚད་དུ་གྱ་རྩ། བརྒྱད་ཅུ་རྩ་བརྒྱད་འདུག་བ་བརྒྱད་ཅུ་གྱ་བརྒྱད་ཟེར་གོ། ད་འདི་ག་ཚུགས་ཡིན་ག་ཟེར་ན། དེ་དག་བཅུ་དང་བདུན་བདུན་བརྒྱད་ལྟ་བ་གསུམ་གཉིས་མ་གཏོགས་པ་འདོད་ན་སྡུག་བསྔལ་ལ་སོགས་པ་མཐོང་བས་རིམ་གྱིས་སྤོང་བ་ཞེས། འོ་འདུག་སེ་རེད་ད་འདོད་པའི་མཐོང་སྤང་འདི་ལ་འདི་ཡོད་རེད། འོ་ལགས་སོ་སྡུག་བསྔལ་མཐོང་སྤང་བཅུ། དེ་དག་བཅུ་དང་བདུན་བདུན་བརྒྱད་ཀུན་འབྱུང་མཐོང་སྤང་བདུན། འགོག་པ་མཐོང་སྤང་བདུན། ལམ་མཐོང་སྤང་བརྒྱད། བསྡོམས་པས་སུམ་ཅུ་སོ་གཉིས་ཡོད་རེད། འདོད་པའི་ག་རེ་ཟེར་ན་མཐོང་སྤང་དེ་ལ་ག་ཚད་ཡོད་རེད་སུམ་ཅུ་སོ་གཉིས་བྱས། ཁམས་གོང་མ་གཉིས་ལ་ག་ཚད་ཡོད་རེད་ཉི་ཤུ་རྩ་བརྒྱད་རྩ་བརྒྱད་མ་གཏོགས་ཡོད་མ་རེད་རྒྱུ་མཚན་ག་རེ་ཟེར་ན་ཁམས་གོང་མ་གཉིས་ཀྱི་དེ་འདྲ་བའི་བདེན་པ་བཞི་ལ་དམིགས་པའི་ཁོང་ཁྲོ་བཞི་ཕར་དོར་རེད་ཁམས་གོང་མ་ལ་ག་རེ་ཡོད་མ་རེད་ཁོང་ཁྲོ་ཡོད་མ་རེད་བ་སུམ་ཅུ་སོ་གཉིས་ནང་ནས་བཞི་མར་འཐེན་ག་ཚད་སླེབས་རེད་ཉི་ཤུ་རྩ་བརྒྱད། གཟུགས་ལ་ཉི་ཤུ་རྩ་བརྒྱད་གཟུགས་མེད་ལ་ཉི་ཤུ་རྩ་བརྒྱད། བསྡོམས་ག་ཚད་འདུག་བརྒྱད་ཅུ་གྱ་བརྒྱད་རེད་འདི་ག་རེ་ཟེར་ན་ཁམས་གསུམ་གྱི་མཐོང་སྤང་བརྒྱད་ཅུ་གྱ་བརྒྱད་ཟེར་དེ་རེད། འོ་འདུག་སེ་རེད། ཅེས་ད། བརྒྱད་ཅུ་གྱ་བརྒྱད་དེ་དག་དང་མཚུངས་པར་ལྡན་པའི་ད། སེམས་བྱུང་གཞན་དག་གཞན་ཡོད་པ་ལྡན་པ་དང། ཨ་དེ་དག་གི་མཚན་ཉིད་སྐྱེ་སོགས་བཞི། མཚན་ཉིད་སྐྱེ་སོགས་བཞི་ཡང་ག་རེ་ཟེར་ན་མཐོང་སྤང་རེད་ཟེར་གི་རེད། དཔེར་ན་མཐོང་སྤང་དང་ག་རེ་ཟེར་ན། ཚོགས་པ་གཅིག་ལ་རག་ལས་ཀྱི་འབྲེལ་བ་གྲུབ་ག་རེ་རེད་མཚན་ཉིད་སྐྱེ་སོགས་བཞི་རེད་བ་དེ་ཡང་མཐོང་སྤང་རེད་ཟེར་གི་རེད། རྗེས་སུ་མཐུན་པའི་མཚན་ཉིད་དང་དེ་དག་གི་མཚན་ཉིད་དང། མཚན་ཉིད་ཟེར་དུས་སྒང་ལ་དཔེར་ན་མཐོང་སྤང་འཇིག་ལྟ་ལྟ་བུ་ཡིན་ན་འཇིག་ལྟ་ཁོ་རང་དང་དུས་མཉམ་དུ་གྲུབ་པའི་མཚན་ཉིད་སྐྱེ་སོགས་བཞི་ཟེར་ཞིག་ཡོད་རེད་སྐྱེ་བ། འཇིག་པ། གནས་པ། ད་ག་ནང་བཞིན། རྒ་བ་ཡིན་པས་ད་མཚན་ཉིད་སྐྱེ་སོགས་བཞི་བྱས། ད་རྗེས་སུ་མཐུན་པའི་མཚན་ཉིད་ཟེར་དུས་སྒང་ལ་ཡང་མཚན་ཉིད་སྐྱེ་སོགས་བཞི་ཁོ་རང་དང་རྗེས་སུ་མཐུན་པའི་དེའི་སྐྱེ་བ་དང་དེའི་འཇིག་པ་དེ་ག་རེ་རེད་ཡང་བཞི་ཆགས་ཀྱི་རེད་འོ་རྗེས་སུ་མཐུན་པའི་མཚན་ཉིད་ཟེར་དེ་རེད་ད་ག་ནང་བཞིན་ད་མཐོང་སྤང་འཇིག་ལྟ་ལྟ་བུ་ཡིན་ན་འོ་ལགས་སོ་དེའི་ཐོབ་པ། ད་ཐོག་མར་ཉོན་མོངས་ཀྱིས་ཐོབ་པ་ཡིན་ན་ཐོག་མ་ཡིན་པས་ཁྱབ་གོང་མར་ཉོན་མོངས་ཀྱིས་ཐོབ་པ་ཡིན་ན་གོང་མ་ཡིན་པས་ཁྱབ་རེ་རྒལ་ལ་སོགས་ཀྱིས་རྒལ་ལོ་དེ་དག་རྣམས་ཀྱིས་རང་གི་མ་རྟོགས་རྣམས་ཀྱི་རྣམ་པ་བཞི་དགེ་བས་ཐོབ་པ་ལ་དགེ་བ་མི་དགེ་བས་ཐོབ་པ་ལ་དགོ་མི་དགེ་བ་དེ་ན་བཞིན་ཐོག་མར་གྱིས་ཐོབ་པ་ལ་ཐོག་མ་གོང་མར་གྱིས་ཐོབ་པ་ལ་གོང་མ་འོག་ཏུ་ཟིན་གྱིས་ཐོབ་པ་དང་བཅས་པ་ནི་ཐོག་མ་དང་དོ་བདུན་ན། ཆོས་ཡིད་རྣམ་ཤེས་གསུམ་འདི་རང་རང་གི་ངོ་བོར་གྱུར་པའི་ག་རེ་རེད་ཨཱ་ནི་ག་ཚོད་འདི་ཡོད་རེད་ད། ཕྲ་རྒྱས། མཐོང་སྤང་ཕྲ་རྒྱས་ག་ཚད་བརྒྱད་ཅུ་རྩ་བརྒྱད་ཡོད་རེད་དེ་དང་མཚུངས་པར་ལྡན་པ་ཡོད་རེད་ད་ག་ནང་བཞིན་དེ་དག་གི་མཚན་ཉིད་དང་རྗེས་སུ་མཐུན་པའི་མཚན་ཉིད་ཡང་ཡོད་རེད་ཐོབ་པ་དང་ག་རེ་ཟེར་ན། ཡོད་རེད་དེ་དག་ཐམས་ཅད་ག་རེ་ཟེར་ན་ད་མཐོང་སྤང་རེད་ད་ཆོས་ཡིད་རྣམ་ཤེས་གསུམ་འོ་འདུག་སེ་རེད་དེ་རྗེས་མཐོང། ད་ཆོས་ཡིད་རྣམ་ཤེས་གསུམ་ཧ་གོ་གི་རེད་བ། ཆོས་ཟེར་ཆོས་ཁམས་རེད་དེ་ཆོས་ནང་གཙོ་ཆོས་ཁམས་དེ་གཙོ་སེམས་བྱུང་མཚམས་དང་དེ་དྲ་རྒྱའི་ཁང་གཅིག་གི་དེ་མཐོང་སྤང་ཡིན་མིན་སྲིད་དོ་གཙོ་མང་ཆེ་བ་སེམས་བྱུང་ནང་འགྲོ་ཤེས་དགོས་རེད་ད་དེ་མ་ཡིན་པའི་ག་སང་ཆོས་ཆོས་ནི་ག་སང་ཆོས་ཁམས་ནང་གི་སེམས་དེ་བྱས་ཡིད་ཟེར་དུས་སྒང་ལ་ག་རེ་ཟེར་ན་རྣམ་པར་ཤེས་པ་དྲུག་ནང་གི་ཐ་མ་འདི་ཤི་དེ་རེད་པ། ཆོས་ཡིད། ཡིད་ཟེར་དུས་སྒང་ལ་ཡིད་ཀྱི་དབང་པོ་འདི་དང། དབང་པོ་དབང་པོ་དྲུག་ནང་གི་ཐ་མ་ཡིད་ཀྱི་དབང་པོ་འདི་བྱས། རྣམ་ཤེས་ཟེར་དུས་སྒང་རྣམ་ཤེས་དྲུག་ནང་གི་ཐ་མ་རྣམ་ཤེས་འདི་བྱས། ཨོ་འདི་རེད་ད་འདིའི་ལས་ལ་བཟློག་སྒྲ་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་དང། དྲུག་དྲུག་པ་ཡིད་ཀྱི་དབང་པོ་གཉིས་དེ་རེད་པ་འདིའང་གཅིག་པོ་གཅིག་ཀྱང་རེད། རྣམ་ཤེས་ཀྱི་ད་ཅིག་ཆ་ཚང་འདི་འང་འགྲོ་ཤེས་རེད་པ་མཚུངས་ལྡན་གྱི་སེམས་བྱུང་ཆ་ཚང་ག་རེ་ཟེར་ན་ཆོས་ཁམས་ནང་འགྲོ་ཤེས་རེད་ཨོ་དུ་སུ་བྱེད་ད་ཨོ་སུའང་ཨོ་དུ་བྱེད་མཐོང་སྤང་དང། ཟག་བཅས་ལྷག་མ་རྣམས་ནི་སྒོམ་སྤང་དང་ད་སྒོམ་སྤང་ག་ཚད་ཡོད་ཟེར་ན་སྒོམ་སྤང་བཅུ་ཡོད་རེད་སྒོམ་སྤང་བཅུ་ག་རུ་བརྩི་ག་ཟེར་ན་འདོད་པ་ལ་སྒོམ་སྤང་ག་ཚད་ཡོད་རེད་བཞི། འདོད་པའི་སྒོམ་སྤང་བཞི་ག་རེ་ཟེར་ན་འདོད་ཆགས། ཁོང་ཁྲོ། ང་རྒྱལ། མ་རིག་པ། ཐེ་ཚོམ་ཡོད་མ་རེད་ཐེ་ཚོམ་ལ་མཐོང་སྤང་ཡིན་པས་ཁྱབ་གོང་མ་དང་གྲུབ་མཐའ་འོག་མ་གཅིག་པུ་རེད། ད་མི་འདྲ་བ་ག་རེ་ཟེར་ན་གྲུབ་མཐའ་གོང་མས་ག་རེ་ཟེར་ན་འཇིག་ལྟ་ལ་ག་རེ་ཟེར་ལྟ་བ་ལ་ག་རེ་མཐོང་སྤང་སྒོམ་སྤང་གཉིས་ཀ་བཞག་གི་རེད་བ། བྱེ་བྲག་སྨྲ་བའི་ལུགས་ཡིན་ན་ལྟ་བ་ཡིན་ན་ག་རེ་ཡིན་པས་ཁྱབ་མཐོང་སྤང་ཡིན་པས་ཁྱབ་རེད་དེ་མི་འདྲ་བ་འདུག་ག། བྱས་ཙང་ཁམས་གོང་མ་ཡིན་ན་ལྟ་བ་ལྔ་དང་ལྟ་མིན་ལྔ་དེ་ལ་མཐོང་སྤང་དང་སྒོམ་སྤང་གཉིས་ཀ་བཞག་གི་རེད་བ། ད་གྲུབ་མཐའ་གོང་མའི་ལུགས་རེད་ད། ལྟ་བ་ལྔ་དང་ལྟ་མིན་ལྔ་དེ་ལ་ག་རེ་མཐོང་སྤང་དང་སྒོམ་སྤང་གཉིས་ཀ་བཞག་གི་རེད་བྱེ་བྲག་སྨྲ་བས་ན། ལྟ་བ་དེ་ལ་མཐོང་སྤང་ཡིན་པས་ཁྱབ་རེད་དེ་ལ་སྒོམ་སྤང་ཡོད་མ་རེད་མེད་པས་ཙང། ཨ་ནི་གཅིག་ནམ་རྒྱུན་ང་ཚོའི་འོ་ལགས་སོ་རྩ་ཉོན་དྲུག་ནང་གི་ལྟ་བ་དེ་ཕར་ཕུད་མཐའ་གཅིག་ཏུ་མཐོང་སྤང་བྱས་ཐེ་ཚོམ་དེ་ཕར་ཕུད་མཐའ་གཅིག་ཏུ་མཐོང་སྤང་བྱས་ལྷག་མ་ག་ཚད་རེད་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་ད་འདི་བཞི་རེད་འདོད་པའི་མཐོང་སྒོམ་སྤང་བཞི་ཤོར་ཚེ་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་བཞི་བྱས་ད་ཁམས་གོང་མ་གཉིས་ལ་ཁོང་ཁྲོ་ཕར་ཕུད་དགོས་རེད་བ་ཁོང་ཁྲོ་ཕར་ཕུད་ཡོང་དུས་སྒང་ལ་གསུམ་གསུམ་རེད་ད་འདོད་པའི་སྒོམ་སྤང་བཞིའི་སྒང་ལ་ཁམས་གོང་མ་གཉིས་སྒོམ་སྤང་གསུམ་གསུམ་བརྒྱབ་སྟེ་བསྡོམས་པས་ག་ཚད་རེད།

སྡུག་བསྔལ་མཐོང་སྤང་བཅུ་ཀུན་འབྱུང་མཐོང་སྤང་བཅུ་འགོག་པ་མཐོང་སྤང་བཅུ་ལམ་མཐོང་སྤང་བཅུ་ཚང་མ་བཅུ་བཅུ་བཞག་བཞག་རེད། འོ་འདུག་ཟེར་ད་དུ་ཁྱེད་རང་ཚོ་གནས་ལྔ་པའི་ནང་སླེབས་ཀྱི་རེད། ཡ་འདི་བྱས་ད་སྒོམ་སྤང་འོ་དེ་བཅུ་བཞག་ནས་སྒོམ་སྤང་དེ་དག་གི་ཚོགས་པར་གཏོགས་པའི་ག་རེ་བ་རེད་ཆོས་ཡིད་རྣམ་ཤེས་གསུམ་པོ་དེ་ཡང་ག་རེ་ཟེར་ན་སྒོམ་སྤང་རེད་འོ་འདུག་བྱས་ད་གང་ཡང་མ་ཡིན་པ་ལས་རེད་བ་ག་རེ་ཟེར་ཟེར་ན་འོ་ལགས་སོ། གཅིག་ཟག་མེད་ཀྱི་ཚོགས་པར་གཏོགས་པའི་ཆོས་ཡིད་རྣམ་ཤེས་གསུམ་དང། ཟག་མེད་ཀྱི་ཚོགས་པར་གཏོགས་པའི་ཆོས་ཡིད་རྣམ་ཤེས་གསུམ་དེ་ག་རེ་ཟེར་ན་མཐོང་སྤང་ཡང་མ་རེད་སྒོམ་སྤང་ཡང་མ་རེད་འོ་དུ་སི་རེད། ཟག་པ་དང་བཅས་པའི་སྒོམ་སྤང་དང་ཟག་མེད་རྣམས་ནི་སྤང་བྱ་མ་ཡིན་པས་སོ་བྱས་ཙང་ཟག་མེད་ཟེར་དུས་སྒང་ལ་ཟག་མེད་ཀྱི་ཚོགས་པའི་ནང་གཏོགས་པའི་ག་རེ་བ་རེད་ཆོས་ཡིད་རྣམ་ཤེས་གསུམ་ཡོད་རེད་བ་དེ་དག་ག་རེ་ཟེར་ན་སྒོམ་སྤང་དང་མཐོང་སྤང་གང་ཡང་མ་ཡིན་པ་འདུག་དེར་སྤང་བྱ་མ་ཡིན་པ་དེ་རེད་ཡ་དེ་བྱས་ད་དེ་ཡན་ཆད་ག་རེ་ཟེར་ན་ཁོ་རང་རབ་དབྱེ་དེ་ཚར་ཡོད་ཟེར་ད་དེ་རི་མོ་དོགས་པ་ཅིག་སླེབས་འདུག་བ། འདིར་གནས་མ་བུའི་སྡེ་པ་དག། ད་གནས་མ་བུའི་སྡེ་པ་ཁ་ཅིག་ན་གནས་མ་བུའི་སྡེ་པ་དེ་བྱེ་བྲག་སྨྲ་བའི་ནང་གསེས་གནས་མ་བུའི་སྡེ་པ་ཟེར་དེ་རེད་བ། དེ་འདི་ག་རེ་གསུང་གི་རེད་ཟེར་ན་ངན་སོང་གི་ལུས་དག་ཅིག་ལུས་ངག་གི་ལས་ཅིག་དུ་བ་འདི་མཐོང་སྤང་རེད་ཟེར་གྱི་འདུག་ད་གཙོ་བོ་རེད་དེ་ག་ཟེར་ན་གང་ལ་ཟག་བཅས་ཡིན་པ་དང། ཟག་བཅས་ཡིན་པས་སྤང་བྱ་ཡིན་པའི་ཕྱིར་དང་ཞེས་བདེན་པ་ལ་ལོག་པར་མི་རྟོག་པའི་ཕྱིར་ལབ་རེད་བ། ད་བདེན་པ་ལ་ལོག་པར་མི་རྟོག་པའི་རྒྱུ་མཚན་ག་ལ་གྲུབ་རེད་མཐོང་སྤང་མ་ཡིན་པ་ཅིག་གྲུབ་སོང། ད་མཐོང་སྤང་མ་ཡིན་གནས་མ་བུའི་སྡེ་པས་ག་རེ་ཟེར་གྱི་འདུག་ཟེར་ན་སོ་སོའི་སྐྱེ་བོའི་ལུས་ངག་ཅིག་འདུག་ག་ད་སོ་སོའི་སྐྱེ་བོའི་ད་ག་ཟེར་ན་སོ་སོའི་སྐྱེ་བོ་དང་དེ་ནང་བཞིན་ངན་སོང་གི་ལུས་ངག་གི་ལས། ད་དཔེར་ན་ལུས་ངག་གི་ལས་ད་ག་ཟེར་ཡོད་རེད། བཅུ་ཡོད་རེད་བ་ད་ལུས་ངག་གི་ལས་ཁོ་རང་ད་ལུས་ངག་གི་ལས་བདུན་འོ་ད་ལུས་ངག་གི་ལས་བདུན་པོ་དེ་ཚོ་མཐོང་སྤང་རེད་དེ་ནང་བཞིན་ངན་སོང་གི་ཕུང་པོ་དེ་ནང་བཞིན་དེ་ཚོ་ག་རེ་མཐོང་སྤང་རེད་ཟེར་དགོས་རེད། ཇི་བྱས། སོ་སོའི་སྐྱེ་བོ་དང་ངན་སོང་གི་ལུས་ངག་གི་ལས་མཐོང་སྤང་ཡིན་ཏེ། མཐོང་ལམ་སྐྱེས་པ་ན་སོ་སོའི་སྐྱེ་བོ་འགག་པའི་ཕྱིར། ད་སོ་སོའི་སྐྱེ་བོ་ཁོ་རང་ག་རེ་ཟེར་ན། སོ་སོའི་སྐྱེ་བོའི་ལུས་ངག་གི་ལས་རེད་དེ་ནང་བཞིན་ངན་སོང་གི་སྐྱེ་བའི་ཅིག་ལུས་ངག་གི་ལས་རེད་ངན་སོང་གི་སྐྱེ་བ་དེ་དེ་ཆ་ཚང་ག་རེ་ཟེར་ན་མཐོང་སྤང་རེད་རྒྱུ་མཚན་ག་ཟེར་ན་མཐོང་ལམ་སྐྱེས་པ་ན་སོ་སོའི་སྐྱེ་བོ་འགག་པའི་ཕྱིར་ཟེར་གི་འོ་རེད་ད་ཁོའི་རྒྱུ་མཚན་འདི་རེད་ད། མཐོང་ལམ་ཐོབ་པ་ན་ག་རེ་སོ་སོའི་སྐྱེ་བོ་འགག་འགྲོ་གི་རེད་པ་སོ་སོའི་སྐྱེ་བོ་ལ་བརྟགས་མིན་འགོག་པ་ཐོབ་འགྲོ་གི་རེད་དགག་ན་ཤེས། མཐོང་ལམ་ཐོབ་པ་ན་དེ་རྣམས་ནི་ངན་སོང་གི་སྐྱེ་བ་དེ་ལ་སོ་སོར་བརྟགས་མིན་འགོག་པ་ཐོབ་འགྲོ་གི་རེད་འདི་རང་ལུགས་གཅིག་པ་རེད་ད་ཁོས་ག་རེ་ཟེར་ན་དེ་འགག་པའི་རྒྱུ་མཚན་ལ་དེ་འདི་མཐོང་སྤང་ཡིན་པར་གྲུབ་ཀི་འདུག་བ་དེ་མཐོང་སྤང་བཞག་གི་མ་རེད། ངན་སོང་གི་སྐྱེ་བ་མཐོང་སྤང་བཞག་མཁན་ད་ང་ཚོ་ཡོད་པ་དེ་ག་ཟེར་ན་ཅིག་མངོན་པ་གོང་མའི་ལུགས་ལ་ད་ཟེར་ན་རྒྱུན་དུ་ཞུགས་པས་དུ་སྤོང་ཞེ་ན། ཨ་ག་ས་ན་ངན་སོང་ལ་སྤྱོད་པ་ག་ས་ངན་སོང་ན་སྤྱོད་པ་ཐམས་ཅད་དོ། ཕྱིར་འོང་གིས་དུ་སྤོང་ཞེ་ན་འདོད་པ་ན་སྤྱོད་པ་ཐམས་ཅད་དོ་ཕྱིར་མི་འོང་གིས་དུ་སྤོང་ཞེ་ན་འོ་ལགས་སོ་ཁམས་གསུམ་མ་དང་གཟུགས་ལ་སྤྱོད་པ་ཇི་སྙེད་པའོ། ད་དགྲ་བཅོམ་པས་དུ་སྤོང་ཞེ་ན་ཁམས་གསུམ་ལ་སྤྱོད་པ་ཐམས་ཅད་དོ། འོ་དེའི་གཞུང་ཁུངས་དུ་ནི། སྐུ་གང་དུ་རྒྱབ་བརྟེན་ཆོས་སུ་སྨྲས་ན་ཡོད་དེ་རེད། ད་ཀུན་བཏུས་ན་དེ་གསུངས་དང་འདུལ་བ་ན་ཡོད་པས་གང་དག་ཀྱང། འོ་ལགས་སོ་རྒྱུན་ཞུགས་སྤང་བྱ་དེ་ལ་ག་ས་ན་ངན་སོང་གི་ད་ཅིག། འོ་ལགས་སོ་རྟེན་འབྲེལ་ཡན་ལག་བཅུ་གཉིས་ཆ་ཚང་བཞག་གི་རེད་བ་རྒྱུན་ཞུགས་ཀྱིས་དུ་སྤོང་ཞེ་ན། ན་ག་རེ་ངན་སོང་ན་སྤྱོད་པ་ཐམས་ཅད་དོ་ད་ངན་སོང་སྤྱོད་པ་ཟེར་དུས་ངན་སོང་ན་ག་རེ་བ་རེད་ངན་སོང་གི་རྟེན་འབྲེལ་ཡན་ལག་བཅུ་གཉིས་ལྟར་སྐྱེ་བའི་རྟེན་འབྲེལ་དང་རྒ་བའི་རྟེན་འབྲེལ་ག་རེ་ཡོང་རུང་བ་ད་འདི་ཡིན་ཟེར་རེད། ཡ། ད་འདི་ཡིན་རང་ལུགས་ལས་ལྡོག་པོ་རེད་དོ་ག་གོང་པོ་རང་ས་ན་ག་རེ་ཡིན་སོང་རེད། གྲུབ་མཐའ་གོང་མའི་ལུགས་ལ་འདི། སྒོམ་སྤང་ཡིན་གསུངས་ཟེར་ད་སྒོམ་སྤང་ཡིན་གསུངས་རེད་སྒོམ་སྤང་ཡིན་བྱས། ད་ཡིག་ཆའི་ནང་ཕལ་ཆེར་མཐོང་སྤང་ཡིན་པའི་གསུངས་སོང་རེད་གང་ལ་མཆིམས་མཛོད་སྒང་ལ་ག་རེ་རེད་སྒོམ་སྤང་ཡིན་གསུངས་སོང་སྒོམ་སྤང་ཡིན་གསུངས་རེད་ངན་སོང་གི་སྐྱེ་བ་སྒོམ་སྤང་ཡིན་གསུངས་རེད་ད་ད་དེ་གོང་ལ་མ་ཡིན་པ་གྲུབ་དགོས་རེད་ག་ས་མཐོང་སྤང་མ་ཡིན་པ་གྲུབ་དགོས་རེད་གཙོ་བོ་རེད་དེ་གྲུབ་དགོས་རེད་ག་རེ་ས་ན་མཐོང་མཐོང་ལམ་སྐྱེས་པས་སོ་སོ་སྐྱེ་བོ་འགག་པའི་ཕྱིར་དང་མདོ་ལས་རྒྱུན་དུ་ཞུགས་ད་དེ་འདུག་བ། མདོའི་ནང་གསུང་བའི་མངོན་པ་གོང་མའི་ནང་ལྟར་མདོའི་གསུང་འདི་གཟུགས་བཀོད་བཤད་དོ། མངོན་པ་གོང་མ། ཅེས་ཀུན་བཏུས་ནང་རོ་ལ། མདོ་ལས་རྒྱུན་དུ་ཞུགས་པས་ངན་སོང་གི་འགྲོ་བ་འགགས་སོ་ཞེས་གསུངས་པའི་ཕྱིར་ཞེས་བྱ་བར་འདོད་དོ། འདི་རེད་ད། ཁོང་ཏུ་སྒོར་ཐུག་འདུག་འདུག་ད་རང་ལུགས་འདི་གར་བཤད་ཟེར་ན་དེ་ངན་འགྲོ་གི་སྐྱེ་བ་དེ། མཐོང་སྤང་ཡིན་པའི་སྐད་ཆ་མ་རེད། མཐོང་ལམ་ཐོབ་པ་དེའི་ཚེ་ན་ངན་སོང་གི་སྐྱེ་བ་དེ་ལ་བརྟགས་མིན་གྱི་འགོག་པ་ཐོབ་པའི་སྐད་ཆ་རེད། འདི་ལབ་པ་རེད་མ་གཏོགས་མཐོང་སྤང་ཡིན་ཟེར་ན་ཕལ་ཆེར་འབྲིང་མར་གཞུང་མང་པོ་ཅིག་དང་འགལ་འགྲོ་གི་འདུག་བ། ཡ། ཞེས་གསུངས་པའི་ཕྱིར་ཞེས་བྱ་བར་འདོད་དོ་ཅེ་ད་དེའི་ག་རེ་ཟེར་ན། གནས་མ་མའི་འདས་པོ་ཁོ་རང་གི་འདོད་པ་དེ་ཆད། མཐོང་སྤང་ཡིན་པའི་རྒྱུ་མཚན་དུ་བཀོད་སོང་ད་རང་ལུགས་འདི་བཀག་གོ། འདི་བཀག་ཡོང་དུས་ག་ག་རེ་རྩ་བ་དེ་ལ། ཉོན་མོངས་ཅན་མིན་མཐོང་སྤང་མིན་གཟུགས་མིན་དྲུག་པ་མིན་སྐྱེས་མིན་ཟེར་བ་དེ་རེད། ད་ཉོན་མོངས་ཅན་མིན་པའི་རྒྱུ་མཚན་ལ་བརྟེན་ནས་མཐོང་སྤང་མ་ཡིན་པར་གྲུབ་པ་རེད་ད་ངན་སོང་གི་སྐྱེ་བའམ་ཡང་ན་དག། དེ་དག་ཆོས་ཅན་ག་རེ་མ་ཡིན་ཏེ་མཐོང་སྤང་མ་ཡིན་ཏེ་ཉོན་མོངས་ཅན་མིན་པའི་ཕྱིར་ཟེར་བ་དེའི་ཕྱིར། ཉོན་མོངས་ཅན་མིན་ག་རེ་མཐོང་སྤང་མིན་གཟུགས་མིན་དྲུག་པ་མིན་སྐྱེས་མིན་ད་དེ་རེད། ངན་སོང་གི་ལུས་ངག་གི་ལས་དེ་ཆོས་ཅན། འོ་ལ་སོ། ད་ངན་སོང་གི་ལུས་ངག་གི་ལས་དེ་ཆོས་ཅན། མཐོང་སྤང་མ་ཡིན་ཏེ། ག་རེ་ཟེར་ན། བདེན་པ་ལ་ལོག་པར་རྟོག་པ་མ་ཡིན་པའི་ཕྱིར་ན་རྟོག་པ་དང་བཅས་པ་མ་ཡིན་པའི་ཕྱིར་གཟུགས་ཡིན་པའི་ཕྱིར། ད་འདོད་དེ་ན། གཟུགས་མིན་དྲུག་པ་མིན་སྐྱེས་མིན། ད་མཐོང་སྤང་དེ་ལ་གཟུགས་མ་ཡིན་པ་ཅིག་དགོས་རེད། ད་འདི་གསུང་དགོས་རེད། ཡ་དེའི་རྗེས། སོ་སོ་སྐྱེ་བོ་ཉིད་དང་ཉོན་མོངས་ཅན་མིན་པའི་ཕྱིར་མཐོང་བས་སྤང་བར་བྱ་བ་མིན། ད་ཉོན་མོངས་ཅན་མ་རེད་པ་སོ་སོ་སྐྱེ་བོ་ཉོན་མོངས་ཅན་མ་རེད་པ། ཉོན་མོངས་ཅན་ཡིན་པ་ཡང་ན་ག་རེ། ཉོན་མོངས་འམ་ཡང་ན་ཉོན་མོངས་དང་མཚུངས་ལྡན་སོང་བའི་སེམས་སེམས་བྱུང་གང་རུང་ཅིག་གོ་དགོས་རེད་པ་ད་སྤྲོ་བསྡུ་གོང་མའི་ཉོན་མོངས་ཅན་སེམས་དོན་གྱི་གོ་དགོས་རེད་པ། ཡང་ན་ག་རེ་ཟེར་ན། ཉོན་མོངས་དང་མཚུངས་ལྡན་སོང་བའི་སེམས་སེམས་བྱུང་གང་རུང་ཡང་ན་ཉོན་མོངས་ཁོ་ན་དངོས་ཡིན་པ་དོན་སྤྲོད་སྐྱེལ་ག་རེ་ཉོན་མོངས་ཅན་ཟེར་བ། ཡང་མཐོང་བས་སྤང་བར་བྱ་བ་མིན་ཏེ། འོ་ད་ཉོན་མོངས་ཅན་མ་ཡིན་པའི་ཕྱིར་ད་རྒྱུ་མཚན་ག་རེ་བཀོད་ཡོད་ཉོན་མོངས་ཅན་མ་ཡིན་པའི་རྒྱུ་མཚན་ག་རེ་མཐོང་སྤང་མ་ཡིན་པར་གྲུབ་སོང། གལ་ཏེ་སོ་སོའི་སྐྱེ་བོ་ཉོན་མོངས་ཅན་ཡིན་ན། ཨང། འདོད་པའི་སོ་སོ་སྐྱེ་བོ་དེའང་ཉོན་མོངས་ཅན་ཡིན་ཟེར་བ་རེད། ད་སོ་སོ་སྐྱེ་བོ་ཉོན་མོངས་ཅན་ཡིན་ན། འདོད་པའི་སོ་སོ་སྐྱེ་བོ་དེའང་འདོད་པའི་ཉོན་མོངས་ཅན་ཡིན་ཟེར་བ་རེད། ད་འདོད་པའི་སོ་སོ་སྐྱེ་བོ་དེ་འདོད་པའི་ཉོན་མོངས་ཅན་ཡིན་ན། འདོད་པའི་སོ་སོ་སྐྱེ་བོ་ཁོ་རང་གིས་ད་ག་རེ་ཟེར་ན་འདོད་པ་ལ་ཆགས་པ་དང་བྲལ་བའི་ཚེ་ན། འདོད་པའི་སོ་སོ་སྐྱེ་བོ་དེ་ལ་ཡང་ཆགས་པ་བྲལ་ཟེར་བ་རེད། ག་རེ་ཟེར་ན་འདོད་པའི་སོ་སོ་སྐྱེ་བོ་དེ་ག་རེ་རེད་དོ། འདོད་པའི་ཉོན་མོངས་ཅན་རེད་དོ། ཨ་ད་རིགས་པ་འདི་རེད། གལ་ཏེ་སོ་སོ་སྐྱེ་བོ་ཉོན་མོངས་ཅན་ཡིན་ན་འདོད་པའི་སོ་སོ་སྐྱེ་བོ་དེའང་འཇིག་རྟེན་པའི་ལམ་གྱིས་འདོད་ཆགས་དང་བྲལ་བ་ལྟར་སོ་སོ་སྐྱེ་བོ་མ་ཡིན་པར་ཐལ་བའི་ཕྱིར། ཨ་དེའི་རྗེས། ད་བསམ་གཏན་དངོས་གཞི་ཐོབ་ཡོང་དུས་ག་རེད་ཨང་འདོད་པ་ལ་ཆགས་པ་བྲལ་རེད་སེམས་ནམ་ཉུལ་ལ་དབུ་བར་བ་དེ་ནང་བཞིན་ད་འདོད་པའི་སོ་སོའི་སྐྱེ་བོ་དེ་འདོད་པའི་ཉོན་མོངས་ཅན་ཡིན་ན་ཨང་ག་རེ་ཟེར་ན་བསམ་གཏན་གྱི་དངོས་གཞི་འདོད་ཡོན་ལ་ཆགས་པ་དང་བྲལ་བ་དེ་ཡིན་ཟེར་ན་དེ་འདྲའི་སོ་སོའི་སྐྱེ་བོ་དེ་ལ་ཡང་ཆགས་པ་དང་བྲལ་ཟེར་དགོས་རེད་སོ་སོའི་སྐྱེ་བོ་མ་ཡིན་པར་ཐལ་བའི་ཕྱིར་ད་ཡང་དེ་འདྲའི་ཅིག་འོ་ལ་སོ། འདོད་པའི་སོ་སོའི་སྐྱེ་བོ་དེ་དག་སོ་སོའི་མ་ཡིན་པའི་སོ་སོའི་སྐྱེ་བོ་མ་ཡིན་པར་ཐལ་བ་ཅན་འོག་ཏུ་སོ་སོའི་སྐྱེ་བོ་མ་ཡིན་པར་ཐལ་བའི་ཕྱིར་དང། ཡང་དེའི་ཕྱིར། དགེ་བ་ཡིན་ན། ག་རེ་དགེ་བ་ཡིན་ན། ངན་སོང་གསུམ་གྱི་ད་གཅིག་ལུས་ངག་གི་ལས་ཟེར་ནས་མི་འདུག། འོ་མ་རེད་ད་སོ་སོའི་སྐྱེ་བོ་དེ་དག་གོ། ཁ་སང་དེ་འདྲའི་སོ་སོའི་སྐྱེ་བོ་དེ་དགེ་བ་ཡིན་ན་ནི་དགེ་རྩ་ཆད་པ་དག་སོ་སོའི་སྐྱེ་བོ་མ་ཡིན་པར་འགྱུར་བའི་ཕྱིར་དགེ་བ་ཡང་མ་ཡིན་ནོ། ད་འདི་རེད། སོ་སོའི་སྐྱེ་བོ་དུ་སུ་ག་རེ་ཟེར་ན་དགེ་བ་ཡིན་ཟིན་ཉོན་མོངས་ཅན་མིན་པར་བསྒྲུབས་ཚར་སོང་ད་ཉོན་མོངས་ཅན་མ་ཡིན་ཏེ། འདོད་པའི་ཉོན་མོངས་འདོད་པའི་སོ་སོའི་སྐྱེ་བོ་དེ་འདོད་པའི་ཉོན་མོངས་ཅན་ཡིན་ཟེར་གོ་དེ་ནི་འདོད་ཡོན་ལ་ཆགས་པ་དང་བྲལ་བའི་ཚེ་ན་འདོད་པའི་སོ་སོའི་སྐྱེ་བོ་དེ་ལ་ཆགས་པ་དང་བྲལ་ཟེར་གོ་ད་དེ་སོ་སོའི་མ་ཡིན་པར་ཐལ་བ་ཡོང་གི་འདུག་ད་དག་ན་ཞིག་དགེ་བ་ཡང་མ་རེད་ད་སོ་སོའི་སྐྱེ་བོ་དེ་དགེ་བ་མ་ཡིན་ཏེ་འོ་ན་དགེ་རྩ་ཆད་པའི་སོ་སོའི་སྐྱེ་བོ་མེད་པར་ཐལ་འགྲོ་གི་རེད། དགེ་རྩ་ཆད་པ་དག་སོ་སོའི་སྐྱེ་བོ་མ་ཡིན་པར་ཐལ་བའི་ཕྱིར་དགེ་བ་ཡང་མ་ཡིན་ནོ་ད་དགེ་རྩ་ཆད་པའི་སོ་སོའི་སྐྱེ་བོ་ཡོད་རེད་པ་དགེ་རྩ་ཆད་པའི་སོ་སོའི་སྐྱེ་བོ་ཡོད་རེད་པ། དགེ་རྩ་ཆད་བྱེད་ཀྱི་རྒྱུ་གང་རེད། ལོག་ལྟ་རེད་བ། ལོག་ལྟའི་དབང་གིས་དགེ་རྩ་ཆད་འགྲོ་གི་རེད། ལོག་པར་ལྟ་བས་རྩ་བ་བཅད་ཟེར་གནས་བཞི་པ་ན་ཡོད་རེད་བ། འོ་དགེ་རྩ་ཆད་བྱེད་རྒྱུ་ཡོད་ན་མེད་ན་དེ་འདི་རེད། ལས་རྒྱུ་འབྲས་ལ་སོགས་པ་འདི་དག་མེད་པར་སྐུར་བ་བཏབ་སྐུར་བ་བཏབ་ཡོང་དུས་གང་ལ་ཁོ་རང་ལས་རྒྱུ་འབྲས་རྒྱུན་ཁས་ལེན་གྱི་མ་རེད་བ། ཁས་ལེན་མེད་དུས་གང་ལ་ལས་དགེ་བ་བྱས་པ་ལས་འབྲས་བུ་སྡུག་བསྔལ་བདེ་བ་བྱུང་རྒྱུ་དང་ལས་མི་དགེ་བ་བྱས་འབྲས་བུ་སྡུག་བསྔལ་བྱུང་རྒྱུ་ཁས་ལེན་གྱི་མ་རེད་མེད་ན་ཁོ་ཁོ་རང་གི་རྒྱུད་དགེ་བའི་རྩ་བ་ཁོ་རང་ཆད་འགྲོ་གི་འདུག་དེ་རེད་ད། ལོག་པར་ལྟ་བས་རྩ་བ་བཅད་ཟེར་དགེ་རྩ་གཅོད་བྱེད་ཀྱི་རྒྱུ་ཡོད་ན་ལོག་ལྟ་མ་གཏོགས་ཡོད་བ་མ་རེད། དེས་ན་སོ་སོ་སྐྱེ་བོ་ནི་མ་བསྒྲིབས་ལུང་མ་བསྟན་ཡིན་ནོ་ད་མདོར་བསྡུས་ན་སོ་སོ་སྐྱེ་བོ་དེ་ཉོན་མོངས་ཅན་ཡང་མ་རེད། ཉོན་མོངས་ཅན་ནི་ག་རེ་རེད་མ་བསྒྲིབས་ལུང་མ་བསྟན་ཡིན་དགོས་རེད་བ། ད་མདོར་བསྡུས་ན་ཨ་དགེ་བ་ནི་མ་རེད་ད་ག་རེ་རེད་མ་བསྒྲིབས་ལུང་མ་བསྟན་འདི་དེ་རེད་བ་སོ་སོ་སྐྱེ་བོ་མ་བསྒྲིབས་ལུང་མ་བསྟན་རེད་བ། མ་བསྒྲིབས་ལུང་མ་བསྟན་དཔེར་ན་ཀུན་གཞི་མ་བསྒྲིབས་ལུང་མ་བསྟན་བཞག་གི་འདུག་ད་གཅིག་པུ་གཅིག་པུ་རེད་སོ་སོ་སྐྱེ་བོ་མ་བསྒྲིབས་ལུང་མ་བསྟན་གཅིག་པུ་རེད་ད་ངོ་བོ་མ་བསྒྲིབས་པ་ཅིག་ཨ་ནི་གཅིག་མཐའ་གཅིག་ཏུ་དགེ་བ་དང་མི་དགེ་བ་ཡིན་པ་ལུང་དུ་མ་བསྟན་བ་ཨོ་དོ་སུ་རེད། སོ་སོ་སྐྱེ་བོ་ནི་མ་བསྒྲིབས་ད་ཅི་ལྟར་མ་བསྒྲིབས་མ་བསྒྲིབས་ཟེར་གོ་རྒྱུ་མང་པོ་འདུག་བ་མ་བསྒྲིབས་ལུང་མ་བསྟན།

རྗེས་སུ་འབྲང་བ་ཐོབ་པ་མ་ཡིན་པའི་ཕྱིར་ད་འདི་གོ་གི་འདུག་བ་མཐོང་སྤང་མིན་ཏེ་དེ་དག་བདེན་པར་ལོག་པར་མི་རྟོགས་པའི་ཕྱིར་དེའི་རྗེས་འབྲང་དང་ཐོབ་པ་མ་ཡིན་པའི་ཕྱིར་རོ། ད་འདི་ཡན་ཆད་གར་ཟེར་ན། ངན་སོང་གི་དག་བྱེད་ཀྱི་ལུས་ངག་གི་ལས་དེ་ག་རེ་མ་ཡིན་པར་གྲུབ་སོང་མཐོང་སྤང་མ་ཡིན་པར་གྲུབ་སོང། དེ་ལ་ངན་སོང་གི་ལུས་ངག་ནི་དེར་སྐྱེ་བའི་རྒྱུ་ལས་མི་དགེ་བའོ་དེས་ན་དེ་ལ་ངན་སོང་གི་ལུས་ངག་ནི་དེར་སྐྱེ་བའི་རྒྱུ་ལས་ཨ་ནི་མི་དགེ་བའོ། ངན་སོང་གི་ལུས་ངག་ལས་ནི་དེར་སྐྱེ་བའི་རྒྱུ་ལས་མི་དགེ་བའོ། ད་ངན་སོང་གི་ལུས་ངག་ཁོ་རང་ལས་དེ། དེར་སྐྱེ་བའི་རྒྱུ། ད་འདི་དག་ཁོ་སྐྱེད་བྱེད་ཀྱི་རྒྱུ་ལས་དེ་མི་དགེ་བའི་ལས་ཀྱི་དབང་གིས་སྐྱེས་པ་རེད་ཡང་མི་འགྲོ་བ་རེད་བ་རྒྱུ་ལས་མི་དགེ་བའོ། སོ་སོའི་སྐྱེ་བོ་དང་ངན་སོང་གི་ལུས་ངག་གཉིས་ཀ་ཡང་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་མིན་པ་ལས་སྐྱེས་པའི་ཕྱིར་མཐོང་སྤང་མིན་ཏེ་ད་སོ་སོའི་སྐྱེ་བོའི། ད་སོ་སོའི་སྐྱེ་བོ་རེད་ད་ནང་བཞིན་ངན་སོང་གི་ལུས་ངག་ལས་གཉིས་ཀའང་གང་རང་མ་རེད་ཨ་ནི་གང་ཟེར་ན་དྲུག་པ་ཡིད་ཀྱི་རྣམ་པ་ཤེས་དྲུག་པ་ཡིད་ཀྱི་རྣམ་ཤེས་མིན་པ་ལས་དྲུག་པ་ཡིད་ཀྱི་རྣམ་པ་ཤེས་པ་མིན་པ་ལས་སྐྱེས་པའི་ཕྱིར་མཐོང་སྤང་མིན་ཏེ་ད་ཡིན་གཅིག་མིན་གཅིག་ག་རེ་གོ་དགོས་མཐོང་སྤང་ལ། དྲུག་པ་ཡིད་ཀྱི་རྣམ་པ་ཤེས་པའམ་ཡང་ན་དེ་དང་རྗེས་སུ་འབྲེལ་བའམ་དེ་འདྲ་ཞིག་གོ་དགོས་བ་དྲུག་པ་ཡིད་ཀྱི་རྣམ་པ་ཤེས་པ་དང་རྗེས་སུ་འབྲེལ་བའམ་དྲུག་པ་ཡིད་ཀྱི་རྣམ་པ་ཤེས་པ་གོ་དགོས་བ་དེ་ལས་རྣམ་ཤེས་ལྔ་ཡོང་བ་མི་འདུག་བ་གཉིས་ཀའང་དྲུག་པ་ཡིད་ཀྱི་རྣམ་པ་ཤེས་པ་མིན་པས་སྐྱེས་པའི་ཕྱིར་མཐོང་སྤང་མིན་ཏེ། མཐོང་སྤང་ལ་ག་རེ་གོ་དགོས་རེད་ཡིད་ལས་སྐྱེས་པ་དེ་དང་འབྲེལ་བ་ད་དྲུག་པ་ཡིད་ཀྱི་རྣམ་པ་ཤེས་པ་དང་སྐྱེ་བའམ་ཡང་ན་དེ་ལས་གར་ཟེར་ན། དེ་དང་འབྲེལ་བ་གོ་དགོས་རེད། འོ་དུ་ཟེར་རེད། ད་མཐོང་སྤང་མ་ཡིན་པ་གྲུབ་ཚར་སོང་ད་ག་རེ་ངན་སོང་གི་སྐྱེ་བ་རེད་ད་ནང་བཞིན་སོ་སོའི་སྐྱེ་བོ་རེད་ངན་སོང་གི་ལུས་ངག་ལས་ད་མཐོང་སྤང་མ་ཡིན་པའི་རྒྱུ་མཚན་འདུག་ཟེར་གོ་དགོས་རེད་བྱེ་བྲག་སྨྲ་བ་ཁོང་ལུགས་བྱས་ན་ད་སྒོམ་སྤང་མ་གཏོགས་འགྲོ་ས་ཡོད་མ་མཐོང་སྤང་མ་རེད།

དེའི་ཚེ་ན་མཐོང་སྤང་ཡོད་པའི་ཕྱིར་ཞེས་བྱ་བ་བརྗོད་དོ། ད་ནི་བྱེ་བྲག་སྨྲ་བ་ཁོ་རང་གི་རིག་པའི་དེ་དང་དེ་གྲུབ་མཐའ་གོང་མའི་ལུགས་དེ་ཁས་ལེན་མ་རེད་སོ་སོའི་སྐྱེ་བོ་གང་ཟེར་ན་ཐོག་མ་སྡུག་བསྔལ་ཆོས་བཟོད་ཐོབ་པ་དེའི་ཚེ་ན་མཐོང་སྤང་ཉོན་མོངས་འགགས་ཚར་བ། དེའི་ཚེ་ཁོས་མཐོང་སྤང་ཉོན་མོངས་ཡོད་ཟེར་གྱི་འདུག་བ་གོ། སྤང་བྱ་སྤང་ཚུལ་དེ་གར་ཟེར་ན། བརྟགས་མིན་གྱི་འགོག་པ་སོ་སོར་བརྟགས་མིན་གྱི་འགོག་པ་གར་ཟེར་ན་དེ་སྤང་བྱ། གྲུབ་མཐའ་གོང་མ་ནང་བཞིན་སྤང་བྱ་སྤོང་ཚུལ་དུ་མ་རེད་དྲུག་ཅུ་སྤང་གྲུབ་མཐའ་གོང་མ་ཡིན་ན་ག་རེ་ཟེར་ན། གཉེན་པོ། གཉེན་པོ་སྐྱེ་བ་ལ་མངོན་དུ་ཕྱོགས་པ་དང་སྤང་བྱ་འགག་པ་ལ་མངོན་དུ་ཕྱོགས་པ་དུས་མཉམ་གཉེན་པོ་རྒྱུ་ལས་སྐྱེ་བ་དང་སྤང་བྱ་འགག་པ་བདུན་མཉམ། ད་ནང་བཞིན་ད་འོ་ལགས་སོ་རྐུན་མ་སྒོར་ཕྱུང་བ་དང། སྒོར་ཕྱུང་ནས་སྒོ་མ་བཅད་པ་ལྟ་བུ་དང་རྐུན་མ་སྒོར་ཕྱུང་ནས་སྒོ་བཅད་པ་ལྟ་བུ་སྤང་བྱ་སྤོང་ཚུལ་ཕྱོགས་དེ་བྱེ་བྲག་སྨྲ་བའི་ལུགས་ལ་ཁས་ལེན་མི་འདུག་ད་ག་ང་རྟགས་ཟིན་གཅིག་བཏང་ཡིན་པ་མཛོད་ཐར་ལམ་གསལ་བྱེད་ནང་དེ། པཎ་ཆེན་སྤང་གི་རེད་མདོག་མདོག་ཟེར་གྱིས་གསུངས་བཞག་རེད་དཔེ་དེ་བཀོད་བཞག་རེད། འོ་དུ་ཟེར། དེའི་ཚེ་མཐོང་སྤང་ཡོད་པའི་ཕྱིར་ཞེས་བྱ་བ་བརྗོད་དོ་ད་འདི་ཡིག་ཆུང་ཀློག་མི་དགོས་བྱེད་འོ་ན་མཐོང་ལམ། མཐོང་ལམ་སྐྱེས་པ་ན་དེ་དག་འགག་པ་ཅི་ཡིན་ཞེ་ན་ད་འོ་ན། དེ་དག་འགག་པ་ཅི་མཐོང་ལམ་སྐྱེས་པ་ན་ག་རེ་འགག་འགྲོ་ངན་སོང་གི་སྐྱེ་བ་དེ་འགག་འགྲོ་རེ་ངན་སོང་གི་ལུས་ངག་གི་ལས་དེ་འགག་འགྲོ་གི་རེ་ད་ནང་བཞིན་ག་རེ་འགག་འགྲོ་གི་རེ་འོ་ལགས་སོ་སོ་སོའི་སྐྱེ་བོའི་ད་ཅིག་ཕུང་པོའམ་སོ་སོའི་སྐྱེ་བོ་སོ་སོ་འགག་འགྲོ་འདུག་པ་དེ་དག་འགག་ཅེས་འགག་རེ་མཐོང་སྤང་མ་ཡིན་ཁོ་འགག་པ་ཡང་མི་འདུག་ག་ཁོས་དེའི་དྲི་བ་དེ་བཀོད་པས་ད་མཐོང་ལམ་སྐྱེས་པ་ན་དེ་དག་འགག་པ་ཅི་ཡིན་ཞེ་ན་དེ་ནི་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་བོ་ད་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་པ་ཙམ་གྱིས་ཁོ་འགག་ཟེར་གི་རེད་མ་གཏོགས། ཁོ་ག་རེ་ཟེར་ན། མཐོང་སྤང་ཉོན་མོངས་ཡིན་པའི་རྒྱུ་མཚན་ཁོ་འགག་ཟེར་གི་མ་རེད་ད་དེ་རེད། སོ་སོར་བརྟགས་མིན་འགོག་པ་ཐོབ་ཀྱི་རེད་པ་དེ་ངན་སོང་སྐྱེ་བ་འདུག་སོང་ཇི་ལྟར་ནས་མཐོང་ལམ་མ་ཐོབ་པའི་སྔ་རོལ་དུ་ག་རེ་ཐོབ་ཀྱི་འདུག་པ། ངན་སོང་སྐྱེ་བ་ལ་སོ་སོར་བརྟགས་མིན་འགོག་པ་ཐོབ་པའི་མཚམས་ག་ནས་རེད། སྦྱོར་ལམ་བཟོད་པའི་གནས་སྐབས་སུ་ཐོབ་རེད་པ། ད་ཡིན་ནའི་མཐོང་ལམ་གྱི་གནས་སྐབས་སུ་དེ་ལས་ནུས་པ་ཆེ་ཞིག་ཐོབ་ཡོང་གི་རེད། སོ་སོར་བརྟགས་མིན་ཐོབ་ཚུལ་དེ་ལ་ཡིན་གཅིག་མིན་གཅིག་དེ་འདྲ་མི་འདུག་པ། རིམ་པ་ག་རེ་གསུམ་རེ་བཞག་ཞེས་རེད་མཐོང་ལམ་གྱི་གཅིག་གི། གནས་སྐབས་སུ་ག་རེ་ཟེར་འདིའི་སྐབས་སུ་གཅིག་ཐོབ་པ་རེད་ག་རེ་ཟེར། སྦྱོར་ལམ་བཟོད་ཀྱི་གནས་སྐབས་སུ་གཅིག་བྱས། མཐོང་ལམ་གྱི་གནས་སྐབས་སུ་གཅིག་བྱས། ད་སྒོམ་ལམ་གྱི་གནས་སྐབས་སུ་སོ་སོར་བརྟགས་མིན་གྱི་འགོག་པ་ཁོ་གཅིག་དངོས་འབྲེལ་ལྟར་གཅིག་ཐོབ་ཡ་དེ་རེད་པ་དངོས་འབྲེལ་སྤང་ཡ་གོ་དུས་དེ་ག་རེ་སྒོམ་ལམ་གྱི་གནས་སྐབས་སུ་སྤང་འགྲོ་རེད་པ་དེ་རིམ་པ་གསུམ་སོ་ཡོང་གི་ཡོད་རེད་ཟེར་བ། ཡ་དེ་བྱས་དེ་ནི་སོ་སོར་བརྟགས་མིན་གྱི་འགོག་པ་ཡིན་ནོ། ཡ་དེ་བྱས། ད་དེ་ཡན་ཆད་ག་རེ་ཟེར་ན་དེ་རེད་ད་མཐོང་སྤང་སྒོམ་སྤང་ཡིན་མིན་གྱི་རབ་དབྱེ་ཟེར་ད་བེད་སྤྱོད་འབྲི་སོང། མཐའ་གཅིག་ཏུ་སྒོམ་སྤང་ཡིན་པ་དེ་ལ་ག་ཚད་འདུག་ཁམས་བཅོ་བརྒྱད་པའི་ནང་གི། བཅུ། བཅོ་ལྔ་ཡིན་པ། བཅོ་ལྔ། གཟུགས་ཅན་གྱི་ཁམས་བཅུ་དང་རྣམ་ཤེས་ཀྱི་ཁམས་དང་པོ་ལྔ་བྱས། དེ་སྒོམ་སྤང་བྱས་མཐའ་གཅིག་ཏུ་སྒོམ་སྤང་ཡིན་པ་དང་མཐོང་སྤང་ཡིན་པ་དེ་ལ། ཆོས་ཡིད་རྣམ་ཤེས་གསུམ་དེ་ལ་ད་གཉིས་ཀ་ཡོད་རེད་མཐོང་སྤང་ཡང་ཡོད་རེད་སྒོམ་སྤང་ཡང་ཡོད་རེད་མཐོང་སྤང་སྒོམ་སྤང་གང་ཡང་མ་ཡིན་པ་ཡོད་རེད། འོ་ཏུ་སི་རེད། འདུ་བྱེད།

མཐོང་སྤང་རེད་ཟེར་གི་རེད། མཐོང་སྤང་དང་ཉོན་མོངས་མཐོང་སྤང་ཉོན་མོངས་དང་སྒོམ་སྤང་ཉོན་མོངས་དེ། གཅིག་གི། ཀུན་བརྟགས་དང་ལྷན་སྐྱེས་ཡིན་མིན་ཆ་ནས་བཞག་གི་མ་རེད། ད་ག་རེའི་སྒོ་ནས་བཞག་གི་ཟེར་ན། ཨ། མཐོང་སྤང་དང་སྒོམ་སྤང་ཡིན་མིན་ཚད་གཞི་ཡོད་རེད་པ། ཀུན་བརྟགས་དང་ག་རེ། འོ་ལགས་སོ་ལྷན་སྐྱེས་ཡིན་མིན་ཆ་ནས་བཞག་གི་མ་རེད། ཨ། ད་འདི་བྱ་སྟངས་བྱོས་རེད། ད་ག་རེ་ཟེར་ན་བདེན་པ་ལ་དངོས་སུ་བདེན་པ་ལ་དངོས་སུ་ལོག་པར་ཞུགས་པའམ། བདེན་པ་ལ་དངོས་སུ་བདེན་པ་ལ་ལོག་པར་ཞུགས་པའམ་དེ་དང་འབྲེལ་བའི་ཆ་ནས་དོགས་མ། ད་ཁོ་དེ་ལ་ག་རེ་ལྷན་སྐྱེས་ཡོད་རེད་ཀུན་བརྟགས་ག་རེ་ན་ཡོད་རེད་པ་དེ་བྱས་ད་བདེན་པ་ལ་ལོག་པར་མ་ཞུགས་པའམ་དེ་དང་རྗེས་སུ་མ་འབྲེལ་གྱི་སྤང་བྱ་དེ་ལ་སྒོམ་སྤང་ཟེར་གི་རེད་ད་མཐོང་སྤང་གོ་ལགས། བདེན་པ་ལ་དངོས་སུ་ལོག་བདེན་པ་ལ་ལོག་པར་མ་ཞུགས་དངོས་སུ་ལབ་ཡོད་མ་དང། བདེན་པ་ལ་ལོག་པར་ཞུགས་པའམ་དེ་དང་རྗེས་སུ་འབྲེལ་བ་དེ་གཉིས་ཀྱི་སྤང་བྱ་དེ་ལ་མཐོང་སྤང་ཟེར་གི་རེད་བདེན་པ་ལ་ལོག་པར་མ་ཞུགས་པའམ་དེ་དང་རྗེས་སུ་མ་འབྲེལ་མཁན་དེ་ལ་ག་རེ་ཟེར་ན་སྒོམ་སྤང་ཟེར་གྱི་རེད་མ་གཏོགས། ཀུན་བརྟགས་ཡིན་མིན་གྱི་ཆ་ནས་བཞག་གི་མ་རེད་ཀུན་བརྟགས་དང་ལྷན་སྐྱེས་ཡིན་མིན་ཆ་ནས་བཞག་གི་མ་རེད། ཨོ་འདུག་སེ་གྲུབ་མཐའ་གོང་མའི་ལུགས་སྟབས་བདེ་པོ་ཞིག་རེད་ཀུན་བརྟགས་དང་ལྷན་སྐྱེས་ཁྱད་པར་ཕྱེད་ཚར་རེད་པ། ཞིག་དེ་དཔེར་ན་ཀུན་བརྟགས་གང་ཡིན་པོ་དེ་ག་རེ་རེད། མཐོང་སྤང་རེད། ཨ་ནི་ལྷན་སྐྱེས་གང་ཡིན་པོ་སྒོམ་སྤང་རེད་སྟབས་བདེ་པོ་ཞིག་བཟོས་ཤིག་རེད་ཉོན་མོངས་ཡིན་ན་གཅིག་པ་རེད་པ། ཀུན་ལྷན་གཉིས་ཀྱི་ཁྱད་པར་ཕྱེད་བཤད་དུས་གང་ལ་ད་མཐོང་སྤང་སྒོམ་སྤང་གཉིས་པོ་ཁྱད་པར་ཕྱེད་འགྲོ་གི་འདུག་བ།

འོ་ལགས་སོ། འདོད་པའི་སྒོམ་སྤང་ཆགས་དེ་རེད། འདོད་པའི་སྒོམ་སྤང་ཆགས་དེ་རེད། མི་དགེ་བ་ནི་ཕལ་ཆེར་ཕལ་ཆེར་འདོད་པའི་སྒོམ་སྤང་རེད། ད་འདོད་པའི་སྒོམ་སྤང་སྤངས་ཡོང་དུས་ཁོ་རང་ག་རེ་སྤངས་འགྲོ་གི་རེད། སྒོམ་སྤང་དེ་ལས་བྱུང་བའི་འབྲས་བུ་ག་རེ་རེད། ངན་སོང་གི་སྐྱེ་བ་དེ་ཚོ་སྤངས་རུང་བ་རྒྱུ། ཨ་ནི་ཁ་སང་དེ་ཚོ་ག་རེ་ཟེར་ན། མི་དགེ་བ་ཞིག་འདུག་ཨ། ད་མདོར་བསྡུས་ན། ངན་སོང་གི་ད་སྐྱེ་བ་འཕེན་བྱེད་ཀྱི་ལས་དེ་ག་རེ་འཕེན་བྱེད་མི་དགེ་བའི་ལས་དེ་རེད་པ། འཕེན་བྱེད་མི་དགེ་བའི་ལས་ཀུན་ནས་སློང་བྱེད་ཀྱི་ད་ཉོན་མོངས་དེ་ཚོ་ལ་ཕལ་ཆེར་ཕལ་ཆེར་ད་འདོད་པའི་སྒོམ་སྤང་རེད། ཉོན་མོངས་སྒོམ་སྤང། དེ་ནས་སྤྱིར་བཏང་དེ་ལྷན་སྐྱེས་དང་ཀུན་བརྟགས་གཉིས་ཀ་གཙོ་བོ་ག་རེ་ཟེར་ན་དེ་རེད་པ། འདོད་པའི་སྒོམ་སྤང་ཆགས་དེ་རེད་སྤྱིར་བཏང་ཁོ་རང་ག་རེ་སྒོམ་སྤང་བཞག་དགོས་ད་འདུག་སེ་རེད་དེ་མ་གཏོགས་ཁོ་རང་ལ་ཀུན་བརྟགས་ལྷན་སྐྱེས་ཀྱི་བཤད་ཡོད་མ་རེད་པ་དེ་ཡོད་མ་རེད་དེ་དང་དེ་འདྲ་བ་མང་པོ་ཡོད་རེད་ད་ཅི་གཙོ་བོ་ག་རེ་ཟེར་ན་དེ་འདྲའི་བཞག་གི་རེད་ཁ་སང་གྲུབ་མཐའ་གོང་མའི་ལུགས་ག་རེ་རེད་མཐོང་སྤང་དང་སྒོམ་སྤང་ཡིན་མིན་ཁྱད་པར་འདུག་སེ་བཞག་གི་རེད་ད་དེ་མ་ཡིན་པ་སྤང་བྱ་མང་པོ་འདུག་བ་སྒོམ་སྤང་ཡིན་མཁན་ཡང་ལྷན་སྐྱེས་མ་ཡིན་པ་མང་པོ་ཡོད་དམ་དེ་ལྟ་འདྲའི་མང་པོ་ཡོང་གི་འདུག་བ་འདུག་སེ་རེད་ད་ག་རེ་ངན་སོང་གི་ད་ཕུང་པོ་དེ་ག་རེ་ཆགས་རེད་མདོར་བསྡུས་ན། གྲུབ་མཐའ་གོང་མའི་ལུགས་བྱས་ན་སྒོམ་སྤང་ཆགས་དེ་དེ་ཡང་ག་རེ་ཆགས་རེད་འདོད་པའི་སྒོམ་སྤང་ཆགས་དེ་རེད་རེད་བ། འོ་འདུག་སེ་རེད། ཡ་དེའི་རྗེས།

ད་ནི་འོག་ལ་དེ་སླེབས་ཀྱི་འདུག་ཨ། དཔེར་ན་མིག་གི་དབང་པོ་ལྟ་བུ་ལྟ་བ་ཡིན་ཏེ་ཡུལ་གཟུགས་ལ་ལྟ་བའི་ཕྱིར་ད་རང་རེ་ཁོ་རང་རྒྱུ་མཚན་གཅིག་རེད་ད་དེ་ནས་མར་ག་རེ་ཟེར་ན་ལྟ་བ་ལྔ་བྱུང་གོ་ད་ལྟ་ལྟ་བ་བརྒྱད་བྱུང་འདུག་ཨ་ལྟ་བ་བརྒྱད་དེ་ཚོ་ག་རེ་ཟེར་ན་ལྟ་བ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་ངེས་པར་རྟོག་པ་ཡིན་པའི་ཕྱིར་ད་ངེས་རྟོག་ཟེར་ཁ་སང་ང་ཚོ་རྟོག་པ་དེ་ལ་ངེས་རྟོག་དང་ག་རེ་རྗེས་དྲན་གྱི་རྟོག་པ་གཉིས་བཞག་སོང་དེ་འདྲའི་ངེས་པར་རྟོག་པའི་རྟོག་པ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ག་རེ་ཡིན་པ་འགྲུབ་གི་རེད་འོ་ལགས་སོ་ལྟ་བ་རེད་དེ་མ་གཏོགས་པའི་ནམ་རྒྱུན་ང་ལ་ལྟ་བ་དང་ལྟ་མིན་གྱི་ཉོན་མོངས་ཀྱི་ལྟ་བ་དེ་སྐད་ཆ་མ་རེད། ཡ་དེའི་རྗེས། ཡང་ཁམས་བཅོ་བརྒྱད་པོ་ལས་མིག་གི་ཁམས་དང་ཆོས་ཀྱི་ཁམས་ཕྱོགས་གཅིག་ནི། ཆོས་ཀྱི་ཁམས་ཕྱོགས་གཅིག་ནི་ལྟ་བ་ཡིན་ཏེ། རིམ་པ་བཞིན་དུ་མིག་ནི་གཟུགས་ལ་ལྟ་བའི་ཕྱིར། ཆོས་ཁམས་ཀྱི་ཕྱོགས་གཅིག་གི་ཡུལ་ལ་ངེས་པར་རྟོག་པའི་ཕྱིར། འོ་དེ་འདུག་བ། ད་ལྟ་བ་ཡིན་པའི་རྒྱུ་མཚན་གང་ཟེར་ན། འོ་ལགས་སོ་ཡུལ། ཡུལ་གཟུགས་ལ་ལྟ་བའམ་ཡང་ན་གང་ཟེར་ན། ངེས་པར་རྟོག་པ་གང་རུང་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ག་རེ་ཡིན་པ་འགྲུབ་འདུག་ལྟ་བ་ཡིན་པ་འགྲུབ་ད་ངེས་པར་རྟོག་ཟེར་ཁ་སང་ང་ཚོ་ཕྱིན་ཚར་སོང། རྟོག་པ་དེ་ལ་གསུམ་ཞེས་ངོ་བོ་ཉིད་ཀྱི་རྟོག་པ་དང། རྗེས་དྲན་གྱི་རྟོག་པ། ངེས་རྟོག་གསུམ་ཡོད་པའི་ནང་དེ་ནས་ད། མིག་ལ་སོགས་པ་ཁ་སང་དེ་དག་ལྟ་བ་དང་མིག་ཤེས་ལ་སོགས་པ་དེ་དག་ལྟ་བ་དང་རྟོག་པ་དང་བཅས་མི་བཅས་ཟེར་ན་ངོ་བོ་ཉིད་ཀྱི་རྟོག་པ་དང་བཅས་པར་གསུངས་རེད་མ་གཏོགས་ངེས་རྟོག་དང་ག་རེ་རེད་རྗེས་དྲན་གྱི་རྟོག་པ་དང་བཅས་གསུངས་ད་དེ་ག་རེ་ངེས་རྟོག་གི་རྟོག་པ་དང་རྗེས་དྲན་གྱི་རྟོག་པའི་དོན་བཤད་སོང། རྣམ་པར་རྟོག་པས་རྣམ་མི་རྟོག། དེ་དག་ཡིད་ཀྱི་ཤེས་རབ་གཡེང་ཡིད་ཀྱི་དྲན་པ་ཐམས་ཅད་ཡིན། དེ་དག་ཡིད་ཀྱི་ཤེས་རབ་གཡེང་ཡིད་ཀྱི་དྲན་པ་ཐམས་ཅད་དོ། འོ་དེའི་སྐབས་སུ་ངེས་རྟོག་དང་རྗེས་དྲན་གྱི་རྟོག་པ་གཉིས་ཅིག་བཞག་ཚར་བ། འོ་འདུག་སེ་རེད། ད་ཆོས་ཀྱི་ཁམས་ཕྱོགས་གཅིག་གང་ཞེ་ན། ད་ལྟ་བ་བརྒྱད་དེ་སླེབས་ཀྱི་འདུག་པ་ད། ལྟ་བ་བརྒྱད་དེ་ད་ངེས་པར་རྟོག་པའི་ལྟ་བ་བརྒྱད་ཡོད་པ་འདི་ག་རེ་ཟེར་ན། འཇིག་ཚོགས་ལ་སོགས་པ་ལྟ་བ་ལྔ་བཅས།

དག་ན་གཞི་གང་ཟག་བདག་མེད་དོན་སྤྱིའི་ཚུལ་གྱིས་རྟོགས་པའི་རྟོག་པ། ད་ཁོ་རང་གི་རྒྱུད་ཀྱི། ཐོས་བསམ་སྒོམ་གསུམ་གྱི་ངོ་བོར་གྱུར་པའི་རྟོག་པ་ཟག་བཅས་ཀྱི་རྟོག་པ་ཡོད་རེད་ད་ཁོ་རྒྱུ་གོ། ཐོས་བསམ་སྒོམ་གསུམ་གྱི་ངོ་བོར་གྱུར་པའི་ག་རེ་ཡོད་རེད། རྟོག་པ་མང་པོ་ཞིག་ཡོང་གི་འདུག་བ་དེ་ཆ་ཚང་ག་རེ་ཟེར་ན་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཟེར། འོ་འདུག་སེ་རེད། ད་དཔེར་ན་འདུག་སེ་ག་རེ་ཟེར་ན་དེ་སྦྱོར་ལམ་མན་ཆད་ལ་ག་རེ་ཡོད་རེད། ཐོས་བསམ་སྒོམ་གསུམ་ངོ་བོར་གྱུར་པའི་རྟོག་པ་མང་པོ་བཞིན་འུ་ཐུག་བ། མི་རྟག་པ་དོན་སྤྱིའི་ཚུལ་གྱིས་རྟོགས་པ་བདག་མེད་དོན་སྤྱིའི་ཚུལ་གྱིས་རྟོགས་པ་དག་ནང་བཞིན་ད་དེ་འདྲ་ཡོད་ག་ཟེར་ན་མི་རྟག་པ་དང་བདག་མེད་པ་ལ་སོགས་དམིགས་པའི་སྒོམ་བྱུང་གི་རྟོགས་པ་དང་བསམ་བྱུང་གི་རྟོགས་པ་མང་པོ་ཡང་དོན་ཚན་རིག་དུ་ག་རེད་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཟེར་ད་ཉལ་འདི་བྱེད་ད་སློབ་པའི་ལྟ་བ་སོགས་དང་བ་ལ་སློབ་པ་ད་འཕགས་པའི་རྒྱུད་ཀྱི་ལྟ་བ་ཡོད་རེད་ད་དེ་ཚོའི་ལྟ་བ་དེ་ལ་སྟོང་ཉིད་མངོན་སུམ་དུ་རྟོགས་པའི་ལྟ་བ་ཡོད་རེད་སྟོང་ཉིད་མངོན་སུམ་དུ་མ་རྟོགས་པའི་ལྟ་བ་ཡོད་ཆོག་ད་སྟོང་ཉིད་ཟེར་མོད་གང་དང་གང་ཟག་བདག་མེད་ད་བྱེ་བྲག་སྨྲ་བའི་ལུགས་གང་ཟག་བདག་མེད་མངོན་སུམ་གང་དང་གང་ཟག་བདག་མེད་རྟོགས་པའི་ལྟ་བ་ཡོད་རེད་ད་འདི་སློབ་པའི་རྒྱུད་ཀྱི་དཔེར་ན་སྡུག་བསྔལ་ཆོས་བཟོད་ལ་སོགས་པ། དེ་ཚོ་ག་རེ་ཟེར་ན་སློབ་པའི་ལྟ་བ་རེད་དེ་ནང་བཞིན་ཨན་གྱི་ཀུན་འབྱུང་ཆོས་བཟོད་ད་དེ་ནང་བཞིན་བཟོད་པ་བརྒྱད་དང་ཤེས་པ་བརྒྱད་དེ་ཚོ་ས་ག་རེད་སློབ་པའི་ལྟ་བ་ཆ་དེ་རེད་འོ་དེ་བྱས་ད་མི་སློབ་པའི་ལྟ་བ་ནི་འཕགས་པ་མི་སློབ་པའི་རྒྱུད་ད་གཅིག་མི་སློབ་པའི་རྒྱུད་ཀྱི་ཨན་ཟད་པར་ཤེས་པ་དང་མི་སྐྱེ་བའི་ཤེས་པའི་ལྟ་བ་ཟེར་ད་མི་སློབ་པའི་ལྟ་བ་དེ་རེད་དོ་དོན་ལྟ་བ་ག་ཟེར་དོ་ལྟ་བ་རྣམ་པ་བརྒྱད་འདུག་ག་དེ་ལ་དང་པོ་ལྔ་ནི་ཉོན་མོངས་ཅན་དང་དང་པོ་ལྔ་ཟེར་ག་རེད། འཇིག་ཚོགས་ལ་སོགས་ལྟ་བ་ལྔ་པོ་དེ་ཉོན་མོངས་ཅན་ཁྱབ་པ་རེད་པ་ད་ཉོན་མོངས་ཅན་དང། དྲུག་པ་ནི་ཟེར་དུས་བ་ལ་འཇིག་རྟེན་པའི་ཡང་དག་པའི་ལྟ་བ་ནི་དགེ་བ་ཟག་བཅས་གསུངས་སོ་ད་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཞོག་ཟེར་ན། ཚོགས་སྦྱོར་གཉིས་ཀྱི། ཚོགས་སྦྱོར་གཉིས་ཀྱི་རྒྱུད་ཀྱི་ག་རེ་བྱེད་ཀྱི་ཡང་དགེ་བ་ཟག་བཅས་དཔེར་ན་ཐོས་བསམ་སྒོམ་གསུམ་གྱི་ངོ་བོར་གྱུར་བའི་དགེ་བ་ཟག་བཅས་མང་པོ་ཞེ་པོ་ཅིག་འདུག་པ་འོ་དེ་ཚོ་དེ་ལས་གང་ཟག་བདག་མེད་རྟོགས་པ་འདུག་མི་རྟག་པ་རྟོགས་པ་འདུག་ག་རེ་ན་ཡོང་གི་འདུག་ཨང་ཨོ་དེ་རེ་དགེ་བ་ཟག་བཅས་དང།

མཐོང་ལམ་གྱི་གནས་སྐབས་སུ་བཟོད་པ་བརྒྱད་དང་ཤེས་པ་བརྒྱད་ཆ་ཚང་སྒོམ་སྤང་ས་བོན་དང་བཅས་པར་རང་རྒྱུད་ནི་གང་ཟག་རྒྱུད་ལ་ག་རེ་རེད་སྒོམ་སྤང་ས་བོན་ཡོད་པའི་ད་སྐབས་ཀྱི་ག་རེ་ཟེར་ལྟ་བ་གཅིག་རེད་པ་ད་སྒོམ་སྤང་གི་ས་བོན་རྒྱུད་ལ་ལྡན་པའི་གང་ཟག་རྒྱུད་ཀྱི་ད་གཅིག་འཕགས་པའི་རྒྱུད་ཀྱི་རེད་པ་སྒོམ་སྤང་གི་ས་བོན་རྒྱུད་ལ་ལྡན་པའི་སྒོམ་སྤང་ས་བོན་དང་བཅས་པའི་སློབ་པ་འཕགས་པའི་རྒྱུད་ཀྱི་ལྟ་བ་དེ་ལ་ག་རེ་རེད་ཞིང་སློབ་པའི་ལྟ་བ་ཟེར་རེ་སྒོམ་སྤང་གི་ས་བོན་མེད་པའི་ཟག་མེད་ཀྱི་ལྟ་བ་དང་མདོ་དོན་གང་ཟེར་ན། དེ་འོ་ལགས་སོ། མི་སློབ་པའི་རྒྱུད་ཀྱི་ཐེག་པ་རང་རང་གི་མི་སློབ་པའི་རྒྱུད་ཀྱི་ག་རེ་བྱེད་ཀྱི་ཟད་པར་ཤེས་པ་དང་མི་སྐྱེ་བ་སོགས་དེ་ཚོ་ག་རེ་སྒོམ་སྤང་ས་བོན་སྤངས་ཚར་བ་མེད་ན་དེའི་རྒྱུད་ཀྱི་ལྟ་བ་དེ་ཚོ་ག་རེ་མི་སློབ་པའི་ལྟ་བ་ལབ་པ་རེད་དེ་ཚོ་རེད། ཕྱི་མ་གཉིས་ནི་སྒོམ་སྤང་གི་ས་བོན་དང་བཅས་པ་དང་ཟེར་དུས་ང་ལ་སློབ་པའི་ལྟ་བ་བྱས་དེ་མེད་པ་ཟེར་དུས་ང་ལ་སྒོམ་སྤང་ས་བོན་མེད་པའི་སྐབས་ཀྱི་ལྟ་བ་དེ་ལ་ག་རེ་ཟེར་ན་རིམ་པ་བཞིན་དུ་དང་པོ་དེ་ལ་སློབ་པའི་ལྟ་བ་གཉིས་པ་དེ་ལ་ག་རེ་མི་སློབ་པའི་ལྟ་བ་ཟེར་གྱི་རེད་ཟག་མེད་ཡིན་པས་དེ་དག་ནི་ཤེས་བྱའི་ཆོས་ལ་ལྟ་བ་ལྟར་རིམ་པ་ལྟར།

སོ་སོ་སྐྱེ་བོའི་རྒྱུད་ཀྱི་ལྟ་དང་ནི་གང་ཞེ་ན་ཟག་བཅས་ཀྱི་ད་གཅིག་གིས་དེ་ཅིག་འདུག་པ་འོ་ལགས་སོ། འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་ཚོ་དེ་ཚོ་ལྟ་རྒྱུ་ལྟ་དགོས་པ་རེད་ཡང་དག་པའི་ལྟ་ཞེས་བཏགས་ལྟ་བ་འདི་ཁོ་ག་རེ་ཟེར་ན་གཅིག་གིས་ག་རེ་ཟེར་ན། འཕགས་པའི་ལྟ་བ་ནང་བཞིན་གྱི་ད་ག་རེ་ཟེར་ན་འོ་ལགས་སོ། ད་མངོན་སུམ་དུ་རྟོགས་ཡ་ཟིན་ད་མངོན་སུམ་རྟོགས་ཡ་ཟིན་ནི་གང་དང་ཡང་འཕགས་པའི་ལྟ་བ་ནང་བཞིན་ལྟ་ཐུབ་པ་མ་རེད་དོན་སྤྱི་བརྒྱུད་པའམ་ཡང་ན་ག་རེ་ཟེར་ན་གཉིས་སྣང་དང་བཅས་པའི་སྒོ་ནས་ལྟ་དགོས་ཡིན་ཙང་ཁོ་ལ་འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ་དག་དེ་ཚོ་ཡུལ་ལ་ལྟ་ཚུལ་ཁོ་ན་བར་བྱ་དགོས་རེ་ཟུང་སྟེ། ལྟ་བ་དང་རིམ་པ་ལྟར་ས་ལེ་དཔེ་བརྗོད་རེ། སྤྲིན་དང་བཅས་པ་དང། ད་དཔེ་དང་པོ་བྱས་སྤྲིན་མེད་པའི་མཚན་མོ་དང་དཔེ་གཉིས་པ་བྱས་ཉིན་མོ་གཟུགས་ལ་བལྟ་བཞིན་དུ། མི་གསལ་བ་དང་ཅུང་ཟད་གསལ་བ་དང་ཤིན་ཏུ་གསལ་བ་ཤིན་ཏུ་ཆེས་གསལ་ལོ། ད་དཔེ་ག་ཚད་འདུག་དཔེ་བཞི་དོན་བཞིར་སྦྱར་བ་ད་དཔེ། ད་དཔེ་ཡོར་དང། སྤྲིན་དང་བཅས་པ་ཟེར་དུས་ལ་དང་པོ་མཚན་མོ་སྤྲིན་དང་བཅས་པའི་སྐབས་ཀྱི་ལྟ་བ་ཟེར་གྱི། ད་དཔེ་ན་འཇིག་ཚོགས་ཀྱི་ལྟ་བ་ལ་སོགས་ལྟ་བ་ཉོན་མོངས་ཅན་ག་ཚད་འདུག་ལྔ་འདུག་པ། འདི་ག་རེ་ཟེར་ན་མཚན་མོ་ཡིན་གྱི། དག་ནང་བཞིན་སྤྲིན་པའི་ཚུལ་དང་ལྡན་པའི་སྐབས་ཀྱི་ག་ཚད་ན་རྣ་བ་ནང་བཞིན་གྱི་རེད་སོགས་ལ་ལྟ་མཚན་མོ་ཡིན་པ་བྱས། དེ་ཡང་ག་རེ་ཟེར་ན་སྤྲིན་དང་བཅས་པ། མཚན་མོ་ཡིན་པ་ཟེར་དུས་སྒང་ལ་ཡུལ་ལ་བལྟ་རྒྱུ་བལྟ་བ་རེད། སྤྲིན་དང་བཅས་པ་ཟེར་དུས་སྒང་ལ་ཕྱིན་ཅི་ལོག་བལྟ་བ་དེ་རེད། ཡང་དེ་བྱས། ད་དེ་ནི་འཇིག་རྟེན་པའི་ལྟ་འདི་དོ་ཨ་ཡང་དག་པའི་ལྟ་བ། དང་པོ་དེ་ལ་ལྟ་བ་ལྔ་ཕྱིན་ཚར་ལ་སྤྲིན་དང་བཅས་པ་སི་ལྟ་བ་ལྔ་བྱས། ད་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཞིག་འདུག་ག་འདི་ག་རེ་ཟེར་ན་མཚན་མོ་དེ་རེད། ཡིན་ནའི་ག་རེ་ཟེར་ན་སྤྲིན་མེད་པའི་མཚན་མོ་བྱ་དེ་རེད། ཡུལ་ལ་བལྟ་བ་གང་ཞིག་ལ་ག་རེ་ཟེར་ན་ཕྱིན་ཅི་ལོག་བལྟ་དགོས་བ་མ་བལྟ་རྒྱུ་བལྟ་དེ་རེད་དེ་ཡིན་ནའི་ག་རེ་གསལ་པོ། དོན་སྤྱི་དང་གར་ས་དུ་སོ་འབྲེལ་ཡོད་སྒོ་ནས་མཐོང་གི་མེད་པ་ཡིན་ཙང་ག་རེ་རེད་མཚན་མོ་དང་བཅས་པ་རེད་ཡིན་ན་ཕྱིན་ཅི་ལོག་ཏུ་མ་ལྟ་བའི་རྒྱུ་མཚན་ག་རེ་སྤྲིན་མེད་པའི་མཚན་མོ་དང་བཅས་པ་རེད་འཇིག་རྟེན་ཡང་དག་པའི་ལྟ་བ་འདི་ད་དེ་ནས་སློབ་པའི་ལྟ་བ་ཞིག་འདུག་བ་སློབ་པའི་ལྟ་བ་འདི་ཅིག་མཚན་མོ་མ་ཡིན་པ་བྱས་ཉིན་མོ་ཡིན་པ་ཉིན་མོ་ཡིན་ནའི་ག་རེ་ཟེར་ན་སྤྲིན་དང་བཅས་པའི་གནས་སྐབས་པའི་ཉིན་མོ་ནང་བཞིན་ཞིག་རེད། ཉིན་མོའི་གནས་སྐབས་སུ་སྤྲིན་དང་བཅས་ཡོད་ནུ་བ་ཉིན་མོ་དེ་ཅི་ཐང་གསལ་པོ་ཡོད་དུས་ཡོད་པར་ཧ་ལས་པའི་གསལ་པོ་ཡོད་མ་རེད་བ་སྤྲིན་དང་བཅས་པའི་ཉིན་མོའི་ནང་བཞིན་གནས་སྐབས་རེད་དེ་བྱེད་ད་ད་ད་ཅིག་དེ་ཡོད་པར་མི་སློབ་པའི་རྒྱུད་ཀྱི་ལྟ་བ་ཞིག་དང་མི་སློབ་པའི་རྒྱུད་ཀྱི་ལྟ་བ་དེ་ག་རེ་ཟེར་ན་ཉིན་མོ་ཡིན་པ་གང་ཞིག་ལ་ག་རེ་སྤྲིན་མེད་པའི་གནས་སྐབས་ཀྱི་ག་རེ་དེ་ལྟ་ཚུལ་དང་གཅིག་པ་རེད་ད་ཉིན་མོ་མེད་ཉིན་མོ་ཡོད་དེའི་སྒང་ལ་སྤྲིན་མེད་དེའི་སྒང་ལ་གསལ་པོ་ཞེ་པོ་མཐོང་གི་རེད་བ་འོ་དེ་ཚོ་ད་རིམ་པ་བཞིན་དུ་འཇིག་ཚོགས་ལ་ལྟ་བ་དེ་ཚོ་མི་གསལ་བ།

སྤྲིན་དང་བཅས་པའི་ཉི་མའི་གནས་སྐབས་ཡིན་ཙང་ཤིན་ཏུ་གསལ་བ་ཐུགས་ངེས་ཤིང་ད་ཤིན་ཏུ་གསལ་བ་ཟེར་དུས་སྒང་ལ་མཚན་མོ་སྔ་མ་གཉིས་ལ་ལྟོས་ནས་ག་རེ་ཤིན་ཏུ་གསལ་བ་རེད་དེ་ཅེས་དང་དེ་ནི་མི་སློབ་པའི་ལྟ་བ་དེ་ཆོས་ཅན་ཆེས་ཤིན་ཏུ་གསལ་བ་ཡིན་ཏེ། སྤྲིན་མེད་པའི་ཨན་ཅིག་གི་ཉི་མར་ལྟ་བ་དང་མཚུངས་པའི་ཕྱིར་ཟླ་བ་ཐུགས་ཆགས་ཀྱང་དེ་དཔེ་དེ་དོན་ག་ཚད་ལེགས་དུ་དོན་གཅིག་དཔྱད་དེ་ལའང་དཔེ་རིམ་པ་བཞིན་དུ་ག་ཚད་སྙིང་དུ་སྤྲིན་དང་བཅས་པ་དང་སྤྲིན་མེད་པའི་མཚན་མོ་དང་ཉིན་མོ་གཟུགས་ལ་ལྟ་བ་ལ་སོགས་ཚད་གཞི་འཇམ་པོ་དུ་བ། ཞེས་བྱ་ཟེར་སོང་དེ་འབྲི་ཤུལ་རྣོ་བ་ཀླད་སེ་གེ་རི་དང་དེ་དགེ་ལུགས་ཀྱི་རི་དུ་བ་དེ་དཔེ་ཆ་གང་བྱེད་བྱེད་དོ་དེ་ག་ལ་བ་སྤྲིན་དང་བཅས་པ་དང་སྤྲིན་མེད་པའི་མཚན་མོ་དང་ཉི་མ་གཟུགས་ལ་ལྟ་བ་བཞིན་མི་གསལ་བ་དང་ཅུང་ཟད་གསལ་བ་དང་ཤིན་ཏུ་གསལ་བ་ཞིག་འདུག་ག་དེ་ག་རེ་ག་དུས་བྱ་གོ་རེ་ཟེར་དུས་བྱ་གོ་རེ་འོ་དུས་བྱ་དུས་སྒང་ལ་ཏག་ཏག་ཡོང་གོ་འདུག་ག། ད་བྱ་ཞེས་ཟེར་རེ་བ་འབྲི་རྒྱུ་ན་ཀླད་རི་དང་རེ་བ་འབྲི་རྒྱུ་ན་ཀླད་གེ་རི་དང་འགྱུར་རྒྱུ་ན་ཀླད་གེ་རི་ཟེར་དུས་སྒང་ལ་ཚ་ཤུར་ཤུར་བྱེད་ཀྱི་འདུག་ག་ཨ་འདི་ཤིང་གོ་རེ་དང་འདི་ག་རེ་ཟེར་ན་གློག་ལས་མེ་གོ་རེ་དང་འདི་གལ་ཆེ་བོ་རེ་ཟེར་དུས་ནག་ཞིང་ལ་ལྟ་གི་མི་འདུག་ག་གལ་ཆེ་ཆུང་ཉེ་ཧ་གོ་གི་མེད་ང་སྒྱུ་འཕྲུལ་གླད་ན་འབྲི་གོ་རེ་སྒྱུ་འཕྲུལ་ཁྲོད་ནས་འབྲི་གི་རེད་ད་འདི་འབྲི་བསམ་འདི་ཁོ་བོ་རང་དོན་རེད་འདི། ཨ་ཧ། སྒྱུ་འཕྲུལ་གླེགས་རིས་ཟེར་དུས་ང་ཚོ་ཤུ་ཤུ་བྱེད་ཀྱི་རེད་བ། ཨ་འདི་མ་ཡིན་པ་ད་ཧ་འདི་གནད་འགག་ཆེ་བོ་རེད་འདི་བྱེད་ཀྱི་སྦྱང་དགོས་རེད་ད་སུ་དུ་ང་སྣང་བ་ཞིག་རེད་ལྟ་གི་མི་འདུག་བ། ཡག་འདི་གང་དང་ཡག་འདུག་དཔེ་སྟོན་བྱ་ཀྱི་འདུག་བ། ཡག་འདུག་བྱས་ད་དཔེ་ཆེན་འབྲི་སྲིད་རེད་བ། འདུག་བྱས། ད་འདས་འདུག་བ་འོ་ཡིག་ཆུང་ན་འདུག་བ། ཟག་མེད་ཀྱི་ཡེ་ཤེས་ཀྱི་སྣང་བ་མེད་ཅིང་མ་རིག་པའི་སྤྲིན་དང་གཡོགས་པས་ཟེར་དུས་སྒང་ལ་འཇིག་ཚོགས་ལ་ལྟ་བར་བྱ། བདེན་བཞི་དོན་སྤྱིའི་ཚུལ་དུ་རྟོགས་པའི་ཁ་སང་ལོག་ལྟའི་སྤྲིན་མེད་བ། དཔེ་ཡག་པོ་འདུག་བ། ཡིག་ཆུང་འདི། ཡིག་ཆུང་འདུག་བ། རྒྱུ་མཚན་ཡིག་ཆུང་ཡོད་རེད་བ། ད་དང་པོ་ག་རེ་ཟེར་ན་འཇིག་ཚོགས་ལ་ལྟ་བ་ལྔ་པོ་དེ་ཆོས་ཅན། ད་ག་རེ་ཟེར་ན། མ་རིག་པའི་སྤྲིན་དང་བཅས་པ་ཡིན་ཙང་ཁོ་ཅི་དང་ལྟ་རྒྱུ་ལྟ་གང་ཞིག་ལ་ཕྱིན་ཅི་ལོག་ལྟ་བྱ་རེད། མཚན་མོ་ག་རེ་སྤྲིན་དང་བཅས་པའི་གནས་སྐབས་ནང་བཞིན་རེད། རེད་བ། ཨོ་ཡེ་ཤེས་ཀྱི་སྣང། ད་ག་རེ་ཟ་ཟག་མེད་ཡེ་ཤེས་ཀྱི་སྣང་བ་མེད་པ་གཅིག་པུ་རེད། སྣང་བ་མེད་ཅིང་མ་རིག་པའི་སྤྲིན་དང་སྤྲིན་གྱིས་གཡོགས་པའི་རྒྱུ་མཚན་ག་རེ། ཧ་ལས་པའི་ཐང་ཅིག་ཤིན་ཏུ་མི་གསལ་བ་འདུག་བཟོ་རེད། ད་གཉིས་པ་ག་རེ་ཟེར་ན་སློབ་པའི་ལྟ་ག་ཟེར་ན་འདི་རེད་བ། འཇིག་རྟེན་པའི་ཡང་དག་པའི་ལྟ་བ་འདི་ག་རེ་ཟེར་ན།

ཡང་དེའི་ཕྱིར། ད་དེ་ཡན་ཆད་ག་ཟེར་ན་ལྟ་བ་ཡིན་པ་དེ་ཕྱིན་ཚར་རེད་ད་དེ་ནས་མར་ཁམས་བཅོ་བརྒྱད་ནས་ལྟ་བ་ཡིན་པ་ག་ཚད་ལས་སུ་འདོགས་དུས་ན། ལྟ་བ་ཡིན་པ་ཨ། ཁམས་བཅོ་བརྒྱད་ནས་ལྟ་བ་ཡིན་པ་བཅོ་ལྔ་ལས་ཚད་ལྟ་བ་ཡིན་པ་ད་གཅིག་དང་ཕྱེད་ཀ་མ་གཏོགས་ཡོད་མ་རེད་ད། ག་ཟེར་ན་མིག་ད་མིག་ཁམས་དེ་ཁམས་རིལ་པོ་གཅིག་རེད་པ་ཁམས་བཅོ་བརྒྱད་ནས་མིག་ཁམས་ཁམས་རིལ་པོ་གཅིག་ཨ་ཆོས་ཁམས་ཕྱོགས་གཅིག་ད་མ་གཏོགས་མེད་པ། དེ་ལྟར་ལྟ་བ་རྣམ་པ་བརྒྱད་སུ་ཆོས་ཁམས་ཕྱོགས་གཅིག་གཅིག་རེད་མ་གཏོགས་ལྟ་བ་རྣམ་པ་བརྒྱད་སུ་ཁམས་བཅོ་བརྒྱད་ན་མེད་པ། ཁམས་བཅོ་བརྒྱད་ནི་ལྟ་བ་རྣམ་པ་བརྒྱད་ཁམས་བཅོ་རེད། ད་ཆོས་ཁམས་ཀྱི་ཕྱོགས་གཅིག་བརྩིས་པ་རེད། ཆོས་ཁམས་ཀྱི་ཕྱོགས་གཅིག་དང་མིག་མིག་གི་ཁམས་དེ་གཉིས་མ་གཏོགས་ཡོད་མ་རེད་ད། ཁམས་བཅོ་བརྒྱད་པོ་རྣམས་ལ་ད་མདོ་འདི་ག་ས་ལ་གཅིག་དང་ཕྱེད་ཀ་དེ་ལྟ་བ་རེད་ད་ག་ཚད་ལྷག་དེ་དེ་གཅིག་བཅུ་དྲུག་དང་ཕྱེད་ཀ་དེ་ལྟ་བ་མ་རེད་ད་དེ་སུ་རེད་ད་ལྟ་བ་མ་ཡིན་པའི་རྒྱུ་མཚན་དེ་བཀོད་དགོས་རེད། རྣམ་ཤེས་ལྔ་དང་མཚུངས་སྐྱེས་བློ་ངེས་རྟོག་མིན་ཕྱིར་ལྟ་མ་ཡིན་ད་དེ་ལས་དེ་ལས་མ་རྣམ་ཤེས་ལྔ་ཡོད་རེད་བ། ག་རེ་རྣམ་ཤེས་ལྔ་ཟེར་ན། འོ་ལགས་སོ་མིག་གི་རྣམ་པར་ཤེས་པ་ནས་རྣ་བའི་རྣམ་པར་ཤེས་པ་ནས་ལུས་ཀྱི་རྣམ་པར་ཤེས་པ་བར་བྱ་དགོས་རེད་ད་དབང་པོ་ལྔ་དབང་པོ་གཟུགས་ཅན་ལྔ་ལ་བརྟེན་པའི་རྣམ་ཤེས་ལྔ་ཡོད་རེ་བ་དབང་པོའི་རྣམ་ཤེས་ལྔ་པོ་དང། མཚུངས་སྐྱེས་བློ་ཟེར། དེ་དང་མཚུངས་པར་ལྡན་པའི་སེམས་སེམས་བྱུང་དེ་དག་གཟིགས་བར་རྣམ་ཤེས་ལྔ་དང་མཚུངས་ལྡན་དུ་སྐྱེས་པའི་བློ་སྟེ། ཤེས་རབ་ཀྱི་དགེ་བ་ནི་ཇི་ལྟར་འཇིག་རྟེན་པའི་ཡང་དག་པའི་ལྟ་བ་མ་ཡིན་ཏེ་ད་ལྟ་བ་མ་ཡིན་ཏེ་ག་རེ་མ་ཡིན་པའི་ཕྱིར་ངེས་རྟོག་མ་ཡིན་པའི་ཕྱིར་བརྟག་དགོས་སོ། ལྟ་བ་མིན་ཏེ་ངེས་རྟོག་མིན་ཕྱིར་ད་དུ་དེར་ངེས་རྟོག་མ་ཡིན་པའི་ཕྱིར། ལྟ་མ་ཡིན་ངེས་རྟོག་མིན་ཕྱིར།

ངེས་རྟོག་གི་ལྟ་བ་མ་ཡིན་པའི་ཕྱིར་རྣམ་དབྱེ་ལྟ་སའི་སྟངས་དུས་དུ་བཏགས་ཡོད་རེད། གལ་སྲིད་རྩ་བ་གོ་ལ་བགྲང་ངེར་བ་རྣམ་ཤེས་ལྔ་དང་མཚུངས་སྐྱེས་བློ་ངེས་རྟོག་མིན་ཕྱིར་ལྟ་མ་ཡིན། འོ་ཡང་དག་རྣམ་ཤེས་ལྔ་དང་མཚུངས་སྐྱེས་བློ་འདི་དག་ཞུ་ལྟ་བ་མ་ཡིན་ཏེ་ངེས་རྟོག་མ་ཡིན་པའི་ཕྱིར་གསུངས་ཤེས་དང་ཨང་ངེས་རྟོག་མ་ཡིན་ལྟ་བ་མ་ཡིན་པས་ཁྱབ་དང། ཁྱབ་སོང་མིག་གི་ཁམས་འདི་ཆོས་ཅན་ལྟ་བ་མ་ཡིན་པར་ཐལ་ག་རེ་མ་ཡིན་པའི་ཕྱིར་ངེས་རྟོག་མ་ཡིན་པའི་ཕྱིར་བཏང་གི་རེད་འདི་ཁྱབ་པ་ཡོད་མ་རེད་དེའི་དོན་དག་དེ་གོ་རྒྱུ་ག་རེ་རེད་ཟེར་ན། རྣམ་ཤེས་ལྔ་དང་མཚུངས་སྐྱེས་བློ་འདི་དག་ཡང་ག་རེ་དེ་མ་རེད་ཟེར་ན་འཇིག་རྟེན་པའི་ཡང་དག་པའི་ལྟ་བ་མ་རེད། འཇིག་རྟེན་པའི་ཡང་དག་པའི་ལྟ་བ་མ་ཡིན་ཏེ་ག་རེ་མ་ཡིན་པའི་ཕྱིར།

ངེས་རྟོག་མེད་པའི་ཕྱིར་དེ་འདུག་པ། འོ་ན་མིག་ཀྱང་ལྟ་བ་མ་ཡིན་པར་འགྱུར་ཏེ་ངེས་རྟོག་མིན་པའི་ཕྱིར་ཞེ་ན། དེ་རང་ལུགས་ག་ལ་ལ་བ་རེ། ངེས་རྟོག་མ་ཡིན་པའི་རྒྱུ་མཚན་གྱིས་ལྟ་བ་མ་ཡིན་པར་གྲུབ་པ་མ་རེད། ངེས་རྟོག་མ་ཡིན་པའི་རྒྱུ་མཚན་ག་རེ་མ་ཡིན་པར་གྲུབ་རེ། འཇིག་རྟེན་པའི་ཡང་དག་པར་ལྟ་བ་མ་ཡིན་པར་གྲུབ། ངེས་རྟོག་མ་ཡིན་ན་འཇིག་རྟེན་པའི་ཡང་དག་པར་ལྟ་བ་མ་ཡིན་པས་ཁྱབ། དེ་ཟེར་རེ། མིག་ཀྱང་ལྟ་བ་མ་ཡིན་པར་འགྱུར་ཏེ་ངེས་པར་རྟོག་པ་མེད་པའི་ཕྱིར་ཞེ་ན། མིག་གིས་གཟུགས་རྣམས་མཐོང་རྟེན་བཅས་དེ་ལ་བརྟེན་པའི་རྣམ་ཤེས་མིན་གང་ཕྱིར་བར་དུ་ཆོད་པའི་གཟུགས་ནི་མཐོང་བ་མིན་ཕྱིར་རོ་ད་འདི་དྲི་བ། རྩོད་པ་དེའི་ལན་དེ་ཡིན་འོ་འདུག་པ། མིག་གིས་ནི་གཟུགས་རྣམས་མཐོང་བའི་ཕྱིར་ལྟ་བ་ཞེས་བྱའོ། མིག་ཆོས་ཅན་ད་ལྟ་བ་མ་ཡིན་པའི། ངེས་རྟོག་མ་ཡིན་པའི་རྒྱུ་མཚན་ལྟ་བ་མ་ཡིན་པ། ཐལ་བའི་སྐྱོན་ཡོད་པ་མ་རེད་ག་ས་ངེས་རྟོག་མ་ཡིན་ན་ལྟ་བ་རེད་ལྟ་བ་ཡིན་པའི་རྒྱུ་མཚན་ག་ཟེར་ན་མིག་གིས་གཟུགས་མཐོང་བའི་ཕྱིར་མིག་གིས་གཟུགས་ལ་ལྟ་བའི་ཕྱིར་འདི་རེད་ད་ཞེས་བྱ་བའི་ངེས་པར་རྟོག་པའི་ཕྱིར་ནི་མ་ཡིན་ནོ། མིག་ཐམས་ཅད་ཀྱིས་ལྟ་འམ་ཞེ་ན་ད་འདི་ལེགས་འདུག་པ་འོ་ན་མིག་གིས་པས་ཅི་གཟུགས་ལ་ལྟ་གི་རེད་དེའི་རྒྱུ་མཚན་དེ་ནི་མིག་ལྟ་བ་མེད་དྲུག་ཡིན་ན་འོ་ན་མིག་ཐམས་ཅད་ཀྱིས་ལྟ་གི་རེད་ཟེར་ན་མ་རེད།

ད་རྫོགས་ཟེར་ན་རྟེན་བཅས་ཀྱི་མིག་དབང་དེ་དེ་མིག་དེ་དེ་གཟུགས་ལ་ལྟ་གི་རེད། རྟེན་མཚུངས་ཀྱི་མིག་དབང་དེ་དེ་གཟུགས་ལ་ལྟ་གི་མ་རེད། མིག་ཡིན་ན་ག་རེ་མ་རེད་ག་རེ་མི་ཁྱབ་ཡོད་པ་མ་རེད་ལྟ་བ་མི་ཁྱབ་པ་ཡོད་པ་མ་རེད། ཡ་ད་མིག་ཡིན་ན་ལྟ་བ་མི་མ་ཁྱབ་པ་དང། ཨ་མིག་དེ་ལ་ལྟ་བ་ཡིན་མིན་གཉིས་ཡོད་པ་དང། ཨ་མིག་དང་ཆོས་ཀྱི་ཁམས་ཕྱོགས་ལྟ་བ་མ་ཡིན་པ་དང། འདོད་ལུས་སོ་འདོད་ཡོད་ས་དེ་རྩ་བ་ན་འདུག་ཨ་མིག་དང་ཆོས་ཀྱི་ཁམས་ཕྱོགས་ནི་ལྟ་བ་ཡིན་ཏེ། གཙོ་ཆེ་བ་དགོངས།

ད་གང་དང་ཡང་ག་ཟེར་ན་འདི་གཙོ་བོར་འདི་རྟེན་བཅས་ཀྱི་མིག་ལ་དགོངས་ཀྱི་རེད་ཟེར་ད་གཙོ་ཆེ་བ་རེད་དེ་ག་རེད་ཟེར་ན་འོ་ལགས་སོ། རྟེན་བཅས་ཀྱི་མིག་ལ་དགོངས་ནི་དག་ཡིན་པ་གསུངས་བ་རེད་ཟེར་དུས་ཟེར། རྣམ་པ། རྣམ་པ། རྣམ་ཤེས་རྟེན་དང་བཅས་པའི་མིག་གིས་མཐོང་གི་དེ་དང་མཚུངས་པས་ནི་མ་ཡིན་ནོ་དེ་དེ་ལྟར་ན་ནི་མིག་ལ་བརྟེན་པའི་རྣམ་ཤེས་ཁོ་ནས་མཐོང་བར་འགྱུར་རོ་ཞེ་ན། འོ་དེ་རེད། རྣམ་ཤེས་རྟེན་དང་བཅས་པའི་མིག་གིས་མཐོང་གི་དེ་དང་མཚུངས་པས་ནི་མ་ཡིན་ནོ་ཟེར། འོ་ལ་རྣམ་ཤེས་རྟེན་དང་བཅས་པའི་མིག་གིས་མཐོང་གི་དེ་དང་མཚུངས་པས་ནི་མ་ཡིན་ནོ། དེ་ལྟར་ན་མིག་ལ་བརྟེན་པའི་རྣམ་ཤེས་ཁོ་ནས་མཐོང་བར་འགྱུར་རོ་ཞེ་ན། ད་མིག་ལ་བརྟེན་པའི་རྣམ་ཤེས་ཁོ་ནས་མཐོང་གི་མ་རེད་ཅེ་ན་མ་ཡིན་ན་མིག་གི་དབང་པོས་མཐོང་རེད་རྣམ་ཤེས་ཀྱིས་མཐོང་རེད་ཟེར་གི་རེད་པ། འོ་དེ་རིགས་མ་གཏོགས་ད་གལ་སྲིད་རྣམ་ཤེས་ཁོ་ནས་མཐོང་བ་ཡིན་ན་གང་ཞིག་བར་དུ་ཆོད་པའི་གཟུགས་ནི་ཐལ་བ་མ་མཆིས་ཐལ་བ་དེ་འབབ་ཀྱི་རེད། གལ་སྲིད་ང་ཚོ་རྩིག་པ་ལ་སོགས་པ་རི་བོ་ལ་སོགས་བར་དུ་ཆོད་པའི་གཟུགས་དེ་མཐོང་གི་མི་འདུག་གལ་སྲིད་རྣམ་ཤེས་ཁོ་ནས་མཐོང་ན་ནི་མཐོང་དགོས་ཀྱི་འདུག་དེ་རེད། ད་ཇི་རང་མོད་འདིར་བ། གང་ཞིག་བར་དུ་ཆོད་པའི་གཟུགས་ནི་མཐོང་བ་མེད་ཕྱིར་འདི་རེ། དེ་ལ་བརྟེན་པའི་རྣམ་ཤེས་ནི་མིན། གང་གིས་གང་ཞིག་བར་དུ་ཆོད་པ་ཡི་གཟུགས་ནི་མཐོང་བ་མེད་ཕྱིར་རོ། མིག་དེ་ལ་བརྟེན་པའི་རྣམ་ཤེས་ཁོ་ནས་མཐོང་བ་ནི་མིན་ཏེ། རྣམ་ཤེས་ཁོ་ནས་མཐོང་བ་མ་རེད་མིག་གིས་མཐོང་བ་རེད་ཟེར་རེད་བ། གང་གི་ཕྱིར་ཞེ་ན། རྣམ་ཤེས་ཀྱིས་མཐོང་ན་ནི་རྣམ་ཤེས་ཁོ་ནས་མཐོང་ན་ནི། རྣམ་ཤེས་ཀྱིས་ཙམ་མ་ཡིན་པར་འདི་ཁོ་ན་དང། རྣམ་ཤེས་ཁོ་ནས་མཐོང་ན་ནི་ག་རེ་བ་རེད། ཨཱ་ནི་ག་ས་ཐོགས་མེད་ཡིན་པས་རྣམ་ཤེས་ཐོགས་མེད་རེད་བ། རྣམ་ཤེས་ཁོ་ནས་མཐོང་ན་ནི་དེ་ནི་ཐོགས་མེད་ཡིན་པས་རྩིག་པ་ལ་སོགས་པའི་བར་དུ་ཆོད་པའི་གཟུགས་ཀྱང་མཐོང་བར་འགྱུར་ན། རྩིག་པ་ལ་སོགས་པའི་སྒྲིབ་པའི་བར་དུ་ཆོད་པའི་གཟུགས་ནི

འདྲི་རྒྱུ་ན་ཡོང་སྲིད་རེད་བ། མཛོད་གནས་དང་པོའི་ནང་ལོགས་ལ་འོ་ལ་སོ་ཇི་དྲག་མ་འོ་ལ་ཨ་ནི་ཅིག་གི་འོ་ལ་སོ་ཟུར་ཟའི་ཚིག་ཨ་ནི་ཅིག་ལོ་གྲག་ཟེར་གསུངས་ག་ཚོད་ཡོད་ཟེར་དུས་ཨ་འདི་མ་འདྲི་འུར་བ་ཧ་གོ་མ་རེད་བ་གཞུང་ངེས་ཅན་ཡོད་ན་དྲག་གི་རེད་གཞུང་ངེས་ཅན་མེད་ན་འཐོམ་སྡོད་ཀྱི་རེད་བ། ཨ་ཨ་ལོ་གྲག་ཟེར་གསུངས་ག་ཚོད་ཡོད། ཨ་ད་ལོ་ག་ཚོད། ལོ་གསུམ་ཡོང་འདུག་ཨ་ད་ཞེས་བྱ་བ་ནི་མདོ་སྡེ་པས་མདོ་སྡེ་པས་དེ་འདོད་པར་བྱེད་དེ། རྣམ་ཤེས་ཀྱིས་མཐོང་ཡང་སྒྲིབ་པ་ཐམས་ཅད་ལ་འཇུག་པར་མི་འགྱུར་རྣམ་ཤེས་མཐོང་གི་རེད། རྣམ་ཤེས་ཁོ་ནས་མཐོང་གི་རེད་ཟེར་དགོས་ན་མི་ཤེས་ད། རྣམ་ཤེས་ཁོ་ནས་ད་ཕལ་ཆེར་མཐོང་གི་ཟེར་ཇི་དྲག་མ་ཡིན་ལབ་དགོས་ན་ག་མདོ་སྡེ་པས་ལབ་དགོས་ན་རྣམ་ཤེས་ཀྱིས་མཐོང་ཡང།

ད་དུས་རྩོད་པའི་ལན་དེ་དངོས་འབྲེལ་གྱི་རྣམ་ཤེས་ཁོ་ནས་མཐོང་གི་རེད་ཟེར་ལན་བརྒྱག་དགོས་པ་བྱུང་གི་འདུག་བ་མདོ་སྡེ་པས་རེད་བ། བྱེད་སྒྲ། ག་སང་བྱེ་བྲག་སྨྲ་བས་རྣམ་ཤེས་ཁོ་ནས་མཐོང་གི་མ་རེད། རྣམ་ཤེས་ཁོ་ནས་མཐོང་ན་རྩིག་པ་ལ་སོགས་བར་དུ་ཆོད་པའི་ཡང་ཨང་ཅིག་གཟུགས་ལ་སོགས་པའང་མཐོང་ཐལ་བ་འགྱུར་ཏེ་མཐོང་གི་མི་འདུག་པ་ལབ་རེད་བ་ལ་ཨང་མདོ་སྡེ་པས་ག་སང་དེ་ལ་ལོ། བརྒྱབ་ནས་ད་རྣམ་ཤེས་ཁོ་ནའི་ཐུང་གི་རེད། རྣམ་ཤེས་ཁོ་ནས་མཐོང་གི་རེད་དེ། འོ་ལགས་སོ། རྩིག་པ་ལ་སོགས་བར་དུ་ཆོད་པའི་གཟུགས་ལ་སོགས་པ་དེ་དག་ཁོ་མཐོང་བའི་ངེས་པ་ཡོད་མོད་དེ་དག་མི་མཐོང་བ་དེ་ཁོ་ག་ཟེར་ན་རྐྱེན་མ་ཚང་བ་རྐྱེན་ག་རེ་མ་ཚང་བར་ཟེར་ན་ཁོ་མཐོང་བྱེད་གསལ་པོ་ཡོད་མ་རེད་ཁོ་སྒྲིབ་བྱེད་ཀྱི་མུན་པ་ལ་སོགས་པས་བར་དུ་སྒྲིབ་བྱས་ཙང་ཁོ་རྒྱུ་མ་ཚང་བ་རེད་རྒྱུ་མ་ཚང་ན་རྣམ་ཤེས་སྐྱེ་མ་ཐུབ་པ་རེད། འདུག་ཟེར་ལབ་དགོས་ཡག་སོགས་ཆགས་ཀྱི་འདུག་ཨ། རྒྱུ་ཚང་ན་ནི་ཆུ་དང་ཤེལ་དང་ཨང་ག་ཟེར་ན་ལྷང། ཆུ་དང་ཤེལ་དང་ལྷང་ཚེར་ལ་སོགས་པའི་ཀྱང་མཆོད་པ་ཡང། ལྷང་ཚེར་ལ་སོགས་པས་ཀྱང་ཆོད་པ་ཡང་རྣམ་ཤེས་སྐྱེ་བའི་ཕྱིར་ད་དཔེ་ཆའི་འདས་ཞག་མ་ལུས་པ། ད་འདི་འདི་ཨེ་ཟིན་གོ་ཟེར་རེད་ཡ་སྐྱེ་བའི་ཕྱིར་རོ་ཟེར་བ་འདི་ཨ་ལོ་ཞེས་བ་འོ་ན་མདོ་ལས་མིག་གིས་གཟུགས་རྣམས་མཐོང་ནས་ཞེས་གསུངས་པ་དང་འགལ་ལོ་ཞེ་ན་དེ་ནི་མིག་ལ་བརྟེན་པའི་རྣམ་ཤེས་ཀྱིས་མཐོང་བར་བཤད་པ་ཡིན་ཏེ་དཔེར་ན་ག་ས་ན་ཁྲིའུ་དག་འབོད་དོ་ཞེས་བརྗོད་པ་ལྟ་བུའོ། ཡང་ད་འདི་ཞག་བཞིན་དུ། ག་ས་ཆུ་དང་ཤེལ་དང་ལྷང་ཚེར་ལ་སོགས་པས་ཀྱང་ལྷང་ཚེར་ལ་སོགས་པས།

བའི་ལྷང་ངེ་དང་ལྷང་ངེར་གསལ་དེ་ནི་དོན་གཅིག་གི་ཕྱིར་ཞེས་སྐུའི་གཟིགས་ཅན་ཅི་ཕྱིར་ལྷང་ངེ་ལྷང་ངེར་གསལ་ཞེས་བྱའི་སྐད་དུའོ་དེ་སྐད་ཅིག་དེ་རེད་ལྟ་ཅི་གསལ་པོ་ཡོད་པའི་སྐད་ཅིག་ལྷང་ཚེར་ལ་ཡང་སོགས་པས་ཡང་གང་ཟེར་ན་ཆོད་པའང་རྣམ་པ་ཆོད་པ་ལ་ཡང། བྱས་ཙང་ལྷང་ཚེར་ལ་སོགས་པས་ཆོད་པ་ལའང་ཟེར་ཏེ་བར་དུ་ཆོད་པས་ནི་མཐོང་གི་རེད་རྒྱུ་རྐྱེན་ཚང་ན་ག་རེ་རེད་དེ་འདྲའི་བར་དུ་ཆོད་པས་ནི་མཐོང་གི་རེད་རྒྱུ་རྐྱེན་མ་ཚང་ན་མཐོང་གི་མ་རེད་ད་འདི་རེད་ད་གཙོ་བོ་འདི་དག་གང་ཟེར་ན་མུན་པ་ལ་སོགས་པས་བར་དུ་སྒྲིབ་པས་ན་ཁོ་རྒྱུ་མ་ཚང་བ་རེད་རྒྱུ་ཚང་ན་ག་རེ་ཟེར་ན་སྒྲིབ་པས་ནི་གཞི་བདག་སྒྲིབ་པས་ནི་ཁོ་ཆོད་ཀྱི་རེད་དཔེར་ན།